ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་གཉིས་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གཉིས་པའི་ཚེས་བཅུ་གཅིག་རེས་གཟའ་ཉི་མའི་དགོང་དྲོའི་ལས་རིམ་དེ་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་དེ་བཞིན་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་བོད་བསྒྱུར་གྱིས་སྙན་སྒྲོན་ཞུ་མཁན། གུས་པ་ཚེ་དབང་དངོས་གྲུབ་བཅས་ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས་དེ་རིང་གི་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་གནམ་ལོ་གསར་དུ་བཞད་པར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གསུང་འཕྲིན་སྩལ་གནང་ཡོད་པ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་བསམ་ཤེས་ཀྱིས་བཀའ་དགོངས་བསྒྲུབ་རྒྱུར་མགོན་པོ་མཆོག་གི་དགོངས་པ་རྟོགས་དགོས་པའི་སྐོར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ཀྱིས་སྦེ་ལ་ཀོ་པེ་བོད་མིའི་གཞིས་དགོན་གྱི་ལོ་གསར་གྱི་གཞུང་འབྲེལ་རྟེན་འབྲེལ་མཛད་སྒོའི་ཐོག་གསུངས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་ནང་དུ་བོད་མི་ཚོས་བོད་ཤིང་འབྲུག་ལོའི་གནམ་ལོ་གསར་ཚེས་ཀྱི་སྲུང་བརྩི་ཞུས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་སུའུ་ཙེར་ལན་དི་ནང་རབ་གནས་ཤིང་འབྲུག་ལོའི་གནམ་ལོ་གསར་དུ་བཞད་པའི་དགའ་སྟོན་དེ་རི་ཀོན་ཆོས་འཁོར་གླིང་གི་འདུ་ཁང་གི་ཕྱི་ནང་དུ་མི་གྲངས་ཆིག་སྟོང་ལྷག་ཙམ་འདུ་འཛོམས་ཀྱི་ཐོག་ནས་སྲུང་བརྩི་ཞུས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། མཇུག་ཏུ་གཞོན་སྐྱེས་དང་ཤེས་ཡོན་གྱི་ལེ་ཚན་ནང། བོད་རིགས་གཞོན་སྐྱེས་བསྟན་འཛིན་རབ་དགའ་ལགས་ཀྱིས་ནང་ཆོས་དང་ཚན་རིག་ལ་སློབ་སྦྱོང་བྱས་པའི་བརྒྱུད་རིམ་གྱི་སྐོར་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། དེ་ནས་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་གནམ་ལོ་གསར་དུ་བཞད་པར། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བསྩལ་བའི་གསུང་འཕྲིན་ཞིག་གསན་རོགས་གནང། བོད་ལོའི་ལོ་གསར་ལ་ཡཱ་ཨེ་ནི་གཞིས་བྱེས་བོད་མི། ཚང་མ་ལོག་ལ་ཡ་ཨེ་ནི་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་ཞུ་གི་ཡོད་ང་ཚོ་བོད་པ་བཙན་བྱོལ་བ་ཆགས་བྱས་དཀའ་ངལ་ཆེན་པོ་ཞིག་འོག་ལ་བསྡད་པ་རེད་རྒྱ་གུང་ཁྲན་དཔེ་སྟོབས་ཤུགས་ལྡན་པ་ཅིག་འོག་ནས་འདུག་བསྡད་པ་རེད་དེ་ང་ཚོ་བོད་རྒྱ་ཆེའི་མི་མང་གི་ཅིག་གི་དད་མོས་ཀྱི་སེམས་ཤུགས་དེ་ནམ་ཡང་འགྱུར་བ་མེད་པ་བྱས་བསྡད་པ་རེད་དེ་ངས་ཡང་དེ་མགོ་རུ་ཁྲིད་བྱས་འདུག་བསྡད་པ་རེད། ཟེར། དེ་སྔ་བོད་བཅིངས་འགྲོལ་བཏང་ནས་རྒྱ་མི་གུང་ཁྲན་གྱི་གདུག་རྩུབ་པའི་དབང་དུ་གྱུར་དུས་ཙ་ན་བོད་ཀྱི་ཆོས་དད་དང་བདེ་སྐྱིད་དེ་འགྱུར་བ་འགྲོ་གི་རེད་བསམ་པ་ཅིག་གི་རེ་བ་དེ་བརྒྱབ་པ་རེད་དེ་ང་ཚོ་བོད་པའི་ཆོས་དང་རིག་གཞུང་གི་དད་མོས་དེ་ཁྱོན་ནས་དཔེ་ཇེ་བརྟན་ཇེ་བརྟན་ལ་ཕྱིན་བྱས་ཞེ་དྲག་ཡག་པོ་རེད་བཞག་ཨེ་ནི་བོད་ཙམ་མ་ཡིན་པའི་ད་དེང་སང་རྒྱ་ནག་རང་གི་ནང་ལོགས་ལའང་ནང་ཆོས་ལ་དོ་སྣང་གསར་པ་སླེབས་བསྡད་མཁན་འཛམ་བུ་གླིང་ས་ཁུལ་མང་པོ་ཅིག་ལ་ཡ། བོད་ཀྱི་ཆོས་དང་རིག་གཞུང་ཟེར་དུས་ཙང་ནས་དངོས་གནས་དྲང་གནས་ཀྱི་ཁོ་རྒྱུ་མཚན་ལྡན་པ། རིག་པ་དང་ལྡན་པ། ཨེ་ནི་བསམ་བློ་བཏང་པ་ཡིན་ན། སེམས་ཀྱི་ཞི་བདེ་ཡོང་ཡ། ཅིག་གི་སེམས་བཟང་དུ་འགྲོ་ཡ་དེ་འདྲ་གི་ཐོག་ལ་ཁ་ཡོད་ལག་ཡོད་ཀྱི་ཕ་གི་ཕན་ཐོགས་ཡོད་བསྡད་པ་ཞིག་གི་ད་སྔོན་དེ་དུས་ཙང་ནས་དེ་རིང་ཁ་སང། འཛམ་གླིང་ནུབ་ཕྱོགས་ནས་བོད་ཀྱི་ཆོས་དང་རིག་གཞུང་གི་ཐོག་ལ་དམིགས་བསལ་དོ་སྣང་བྱེད་མཁན་ཇེ་མང་ཇེ་མང་འགྲོ་གི་འདུག་ག་ཨེ་ནི་ཚན་རིག་པའི་ནང་ནས་དཔེར་ན་ང་ལྟར་ཆ་བཞག་ན་ཚན་རིག་པའི་ནང་ནས་ཆོས་ལ་དད་པ་མེད་ན་ཡང་ཅིག་གི་སེམས་པ་བཟང་པོ་བྱེད་དགོས་ཡག་གི་ང་ཚོ་བོད་པའི་རིག་གཞུང་དེ་དམིགས་བསལ་གྱི་དོ་སྣང་བྱས་ནས་དགའ་མོས་བྱེད་མཁན་དེ་ཇེ་མང་ཇེ་མང་འགྲོ་བསྡད་ཀྱི་འདུག

ཅིག་གི་སློབ་སྦྱོང་གཏིང་ཟབ་པོ་བྱས་ནས་འགྲོ་བསྡད་མཁན་དེ་བོད་དང་སོག་པོ་ཨེ་ནི་སོག་པོ་དང་ཉམས་ཆག་ཞེ་པོ་ཕྱིན་ཚར་རེད་ཟེར་ད་ང་ཚོ་བོད་ཀྱི་དངོས་གནས་དྲང་གནས་ཀྱི་གོམས་གཤིས་བཟང་པོ་ཡོད་བསྡད་པ་དེ་འཛམ་བུ་གླིང་གི་སྤྱི་ནོར་ཆགས་བསྡད་ཀྱི་ཡོད་རེད་ཟེར་ད་དེ་ཚང་མས་དེ་དོ་སྣང་བྱས་མུ་མཐུད་ནས་ང་ཚོ་ད་འཛམ་བུ་གླིང་ཤར་ནུབ་ལྷོ་བྱང་ག་ས་ག་ལ་བོད་ཀྱི་ཆོས་དང་རིག་གཞུང་ལ་དོ་སྣང་བྱེད་མཁན་མི་ཇེ་མང་ཇེ་མང་འགྲོ་བསྡད་ཀྱི་ཡོད་རེད་ལ། ཅིག་ང་ཚོ་ཅིག་གི་ཞབས་བརྟན་བསྒྲུབ་ཡག་གི་བཟོ་འདྲ་པོ། ཅིག་གི་ཕྱག་མཆོད་འབུལ་བྱེད་ཡག་གི་བཟོ་འདྲ་པོ་ཙམ་མ་ཡིན་པར་བསམ་བློ་གཏོང་སྟངས་ཀྱི་ཐོག་ནས། ཅིག་གི་བྱམས་སྙིང་རྗེ། ཅིག་གོང་མཐོར་གཏོང་ཡག་གི། གང་ལྟར་ང་ཚོ་གོམས་གཤིས་ཅིག་ཡོད་བསྡད་པ་ད་དེ། འཛམ་བུ་གླིང་ག་ས་ག་ནས་དོ་སྣང་བྱེད་ཀྱི་ཡོད་རེད་ལ། ད་མུ་མཐུད་ནས་ཨེ་ནི། དོ་སྣང་ཡོང་ཡག་ལ་ང་རང་ཚོ་ཚང་མ་ལོག་གི། ཨེ་ནི་སོ་སོས་ཉམས་ལེན་བྱེད་དགོས་རེད། གལ་ཆེན་པོ་ཆགས་འདུག།

བོད་པའི་གོམས་གཤིས་བཟང་པོ་ཡོད་བསྡད་པ་འདི་མུ་མཐུད་ནས་རྒྱུན་འཛིན་ཐུབ་ཡག་ཅིག་དང། ཆོས་དད་ཡོད་ན་རེད་མེད་ན་རེད། འཛམ་བུ་གླིང་ཤར་ནུབ་ལྷོ་བྱང་ག་ས་ག་ལ་ཡང་སེམས་པ་བཟང་པོ་བརྩི་ཡག་གི་གོམས་གཤིས་འདི་ཕར་ཕར་རྒྱ་བསྐྱེད་ཐུབ་ཡག་ཅིག་དང་དེ་ཚང་མས་ཨེ་ནི་སེམས་ལ་བཞག་ཨེ་ནི་ཧུར་ཐག་བྱེད་རོགས་གྱིས་ཨེ་ནི་ད་ང་ཚོ་བོད་ཀྱི་ཅིག་གི་སེམས་ཁམས་རིག་པའི་སྐོར་འདི། ནང་པའི་ཡུལ་གྲུ་ཚོའི་ནང་ལོགས་ནས་བོད། ཟབ་ཤོས་རེད་ཤག། ཅིག་གི་བསམ་བློའི་འགྲོ་སྟངས་ག་འདྲ་ག་འདྲ་ཡིན་པ་དེ་ཚོ་དྲལ་ཏེ། ང་ཚོ་དེ་སྔ་བོད་ལ་ཡ། མེའི་སེར་འབྲས་ཚོས་གཙོ་བོར་གྱུར་པའི། བའི་དགོན་པ་ཁག་དེ་རིགས་ཀྱི། གཞུང་ཆེན་སློབ་གཉེར་བྱེད་ཀྱི་ཡོད་རེད། དེ། དངོས་གནས་དྲང་གནས་ཀྱི་ཅིག། འཛམ་བུ་གླིང་གི་གཅེས་ནོར། ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་ཡོད་བསྡད་པ་ཅིག་གི། ཡག་པོ་ཞེ་པོ་ཅིག་རེད་ཤག། དེ་ང་ཚོ་བོད་པའི་ཨ་ད་བར་དུ། དངོས་གནས་དྲང་གནས་ཀྱི་ཕ་གི། ད། ཁ་ནས་བཤད་པ་ཙམ་མ་ཡིན་པའི་ལག་ལེན་བཀལ་ནས་བྱས་ང་ཚོ་ཆོས་སྐད་བྱས་ན་ཤེས་རབ་ཟུང་འབྲེལ་བྱས་ནས་ང་ཚོས་བདག་པོ་རྒྱབ་པ་རེད། དེ་སྔ་ང་ཚོ་སེམས་པ་བཟང་པོ་བྱེད་ཡག་གི། དེ་འདྲའི་གི་བསླབ་བྱ་བཟང་པོ་ཅིག་ཤེས་རབ་ཟུང་འབྲེལ་གྱི་ཐོག་ནས་ང་ཚོ་བོད་ལ་ཡ་ད་ལྟ་བར་དུ་བདག་པོ་རྒྱབ་ཡོད་པ་འདི་ད་འཛམ་བུ་གླིང་འདི་སྒང་ལ་འདུག་བ། དོ་སྣང་གསར་པ་ལ་ཡ་ཅིག་ད་ཁྱབ་ཐུབ་ཡག་ཅིག་གི་གནས་ཚུལ་ཅིག་སླེབས་ཀྱི་འདུག་བ། དེ་འདྲའི་ཡིན་དུས་ང་རང་ཚོ་བོད་པ་ཚང་མ་ལོག་གིས་སེམས་ཤུགས་སྐྱེད། བྱས་སྙིང་སྟོབས་བསྐྱེད་བྱས་ཨ་ནེ་ཚང་མས་དཔེ་ཧུར་ཐག་བྱེད་རོགས་བྱེད་ཟེར་ངས་ཟེར་ཡག་འདི་ཡིན། ལྷག་པར་བོད་ནང་ལ་ཡོད་བསྡད་པའི་གཞིས་ལུས་རྒྱ་ཆེ་མི་མང་དེ་གྱད་འདི་མི་ཚང་མ་ལོག་གིས་དད་པ་དང་དམ་ཚིག་གཡོ་བ་མེད་པ་བྱས་འདི་ཞེ་དྲག་ཡག་པོ་རེད་ད་ད་དུང་ང་རང་ཚོ་ཅིག་བོད་ལ་ཡ་ལོ་སྟོང་ཕྲག་གི་རིང་གི་ཅིག་གོམས་གཤིས་བཟང་པོ་ཡོད་བསྡད་པ་འདི་གྱད་འདི་ད་ཅིག། རྒྱུ་མཚན་ག་འདྲས་ཡིན་པ་གཏིང་རིང་པོ་གཅིག་གི་བསམ་བློ་གཏོང་ཡག་དེ་དེ་ང་ཚོ་བོད་པ་དང་མི་རབས་གསར་བ་ཚོས་དོ་སྣང་གསར་བ་བྱེད་དགོས་གཅིག་གི་ཆ་བཞག་ཅིག་ང་ཚོའི་གོམས་གཤིས་ཡིན་ཟེར་གཅིག་པོ་མིན་པ་བྱས་རྒྱུ་མཚན་ག་རེ་རེད་འདུག་ག་ཨ་ནི་དངོས་ཡོད་གནས་ཚུལ་ལ་ཡ་ད་རུ་ཀི་སི་ཟེར་བོ་དེ་དེ་ག་ལ་ཚན་རིག་པ་ཚོས་དགའ་བོ་བྱེད་ཡག་ད་ནུབ་ཕྱོགས་རྒྱལ་ཁབ་ཆོས་ལ་འབྲེལ་བ་མེད་མཁན་ཚོས་དམིགས་བསལ་གི་དོ་སྣང་བྱེད་ཡག་དེ་གི་དེ་གི།

ཞི་བདེ་ཟེར་ཡག་དེ་སེམས་ཀྱི་ནང་ནས་བཟོ་དགོས་རེད་མ་གཏོགས་ཨ་ནི་གོ་མཚོན་མེད་པ་གཅིག་པོ་སྐད་ཆ་མ་རེད། བྱས་ཙང་ཀ་ང་རང་ཚོ་བོད་ཀྱི་རིག་གཞུང་གོམས་གཤིས་ཡོད་བསྡད་པ་འདི་གིས་དངོས་གནས་དྲང་གནས་ཀྱི་སེམས་ཀྱི་ཞི་བདེ་བཟོ་ཡག་གི་དཔེ་དེ་རྒྱུ་ཆ་ཡག་ཤོས་རེད་ཤག་འདི་ང་རང་ཚང་མ་ལོག་གིས་ཤེས་པ་བྱས་ནས་བདག་པོ་ཡག་པོ་ཞིག་རྒྱབ། ཨེ་ནི་གཞན་ད་ག་ཡིན། ཚང་མ་ལོག་བཀྲ་ཤིས་བདེ་ལེགས་ཞུ་ཡག་ཡིན་ཐུགས་རྗེ་ཆེ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང། ཨ་མི་རི་ཀའི་བོད་དོན་དམིགས་བསལ་འབྲེལ་མཐུད་པས་བོད་ཤིང་འབྲུག་ལོ་སར་ལ་འཚམས་འདྲི་གནང་འདུག་དེ་ཡང་ཨ་མི་རི་ཀའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུ་ཟེ་ར་ཛི་ཡཱ་ལགས་ཀྱིས་ཁ་སང་རབ་གནས་ཤིང་འབྲུག་ལོའི་ལོ་སར་ཚེས་པ་གཅིག་གི་ཉིན་སྤྱི་ཚོགས་དྲ་རྒྱ་བརྒྱུད་ནས་འཚམས་འདྲི་གནང་འདུག་ཁོང་གིས་སྤྱི་ཚོགས་དྲ་རྒྱའི་ཐོག་སྤེལ་བའི་བརྙན་པར་གསུང་འཕྲིན་དེའི་ནང། ལོ་གསར་ནང་བདེ་སྐྱིད་ཕུན་སུམ་ཚོགས་པ་དང་རྒྱ་སྐྱེད་གོང་འཕེལ་ཡོང་བའི་སྨོན་འདུན་ཞུ་རྒྱུ་ཡིན་ཞེས་གསུངས་ཡོད་པ་མ་ཟད། ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱི་ངོས་ནས་བོད་མི་རྣམས་དང་དཔུང་པ་མཉམ་གཤིབ་ཀྱིས། བོད་མིའི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང། དེ་བཞིན་བོད་ཀྱི་སྐད་ཡིག་མི་ཉམས་རྒྱུན་འཛིན་གནང་བཞིན་ཡོད་པའི་སྐོར་གསུངས་བཞག་ཁོང་གིས་ད་དུང། དེང་གི་དུས་འདིར་ཆོས་དད་གནང་མཁན་དང། རང་གི་གནའ་སྲོལ་གོམས་གཤིས་རྒྱུན་འཛིན་དང་རང་གི་སྐད་ཡིག་བེད་སྤྱོད་གནང་མཁན་ཚོར་རྒྱབ་སྐྱོར་དགོས་པ་དེ་དེ་སྔ་ལས་གལ་ཆེ་བར་ཆགས་ཡོད་པ་དང། ལྟ་གྲུབ་དེ་དག་ཨ་མི་རི་ཀའི་གཞི་རྩའི་སྒྲོམ་གཞིའི་ནང་རྩ་བ་གཏིང་ཟིན་ནས་གནས་ཡོད་པ་རེད་ཅེས་དང། ཁོང་གིས་ད་དུང། ཨ་མི་རི་ཀའི་ངོས་ནས་མུ་མཐུད་ནས་བོད་མིའི་འགྲོ་བ་མིའི་ཐོབ་ཐང་གོང་འཕེལ་ཡོང་བར་བྱ་རྒྱུར་ཆོད་སེམས་བརྟན་པོ་ཡོད་པའི་སྐོར་གསུངས་ཡོད་པ་རེད། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་བསམ་ཤེས་ཀྱིས་བཀའ་དགོངས་བསྒྲུབ་རྒྱུ་དེ་ནི་མགོན་པོ་མཆོག་གི་དགོངས་པ་རྟོགས་དགོས་པའི་སྐོར། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ཀྱིས་སྦེལ་ཀོབ་ཀྱི་གཞིས་དགོན་གྱི་ལོ་གསར་གྱི་གཞུང་འབྲེལ་རྟེན་འབྲེལ་མཛད་སྒོའི་ཐོག་གསུངས་གནང་འདུག་ཞིབ་གསལ། ས་གནས་ནས་འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་བསམ་ཤེས་ཀྱིས་བཀའ་དགོངས་སྒྲུབ་རྒྱུ་མགོན་པོ་གང་ཉིད་ཀྱི་དགོངས་པ་རྟོགས་དགོས་སྐོར། བོད་མིའི་སྒྲིག་འཛུགས་ཀྱི་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ཀྱིས་སྦེལ་ཀོབ་ཀྱི་གཞིས་དགོན་གྱི་ལོ་གསར་གྱི་གཞུང་འབྲེལ་རྟེན་འབྲེལ་མཛད་སྒོའི་ཐོག་གསུངས་གནང་སོང། འདི་ཚེས་བཅུ་གཅིག་ལོ་གསར་ཚེས་པ་གཉིས་ཀྱི་ཉིན་འདི་ག་རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་ཀྱི་གཞིས་བྱེས་དགེ་བའི་ཕོ་བྲང་དུ་སྦེལ་ཀོབ་ཀྱི་ལུགས་བདེ་གཞིས་དགོན་གཉིས་ཀའི་བོད་མི་སེར་སྐྱ་མི་མང་རྣམས་ལྷན་ཞུགས་ཀྱིས་ལོ་གསར་གྱི་གཞུང་འབྲེལ་རྟེན་འབྲེལ་མཛད་སྒོའི་ཐོག་བོད་མིའི་སྒྲིག་འཛུགས་ཀྱི་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་ལགས་གདན་ཞུས་ལྟར། ལྷན་ཞུགས་ཀྱིས་བོད་མི་ཡོངས་དང་བོད་དོན་ལ་རྒྱབ་སྐྱོར་གནང་མཁན་ཡོངས་ལ་ཁོང་ནས་ལོ་གསར་གྱི་འཚམས་འདྲི་གནང་བ་དང་འབྲེལ་གསུང་བཤད་གནང་བའི་ནང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་བསམ་ཤེས་ཀྱིས་གང་ཉིད་ཀྱི་བཀའ་དགོངས་བསྒྲུབ་རྒྱུ། མགོན་པོ་གང་ཉིད་ཀྱི་དགོངས་པ་རྟོགས་དགོས་སྐོར་གསུངས་གནང་སོང།
ད་གཙོ་བོ་གལ་ཆེ་ཤོས་དེ། ང་ཚོ་བསྟན་སྲིད་མི་རིགས་དང་བཅས་པའི་གི་གནད་དོན་འདི་རྒྱལ་སྤྱིའི་ནང་བ་ལ་ཡང་ད་ལྟ་ཡིན་པ་ཡིན་ནའི་མུ་མཐུད་ནས་འཕྲོ་བརླག་མ་ཕྱིན་ནས་གནས་ཐུབ་ཡ་འདི་ག་ཚང་མ་ལོག། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་བརྟེན་ནས་ཡོང་གི་ཡོད་རེད། དེ་ཡིན་པ་སོང་ཙང། ཨ་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དང་དགོངས་པ་ག་རེ་ཡིན་པ་འདི་རྟོགས་ཐུབ་པ་བྱེད་དགོས་ཡ་དེ་ཧ་ཅང་གལ་ཆེན་པོ་རེད། རྒྱལ་བ་རིན་པོ་ཆེའི་དགོངས་པ་མ་རྟོགས་པ་ཡིན་ན། སྐབས་རེ་སྐབས་རེ་སོ་སོ་སོའི་གྱི་སྣང་བ་འདྲ་བོ་ཅིག་དག་བྱས། ངས་རྒྱལ་བ་རིན་པོ་ཆེའི་དགོངས་པ་སྒྲུབ་ཀྱི་ཡོད་བསམ་བསམ་འདྲ་བོ་ཅིག་གི་འོག་ནས། ལས་ཀ་བྱེད་ཡ་དེ། སྐུ་མདུན་གྱི་དགོངས་པ་དང་མ་མཐུན་པའི་གྱི་ལས་ཀ་བྱེད་ཡ་གྱི་གནས་སྟངས་དེ་འདྲས། མང་པོ་ཅིག་ཡོང་བསྡད་ཀྱི་འདུག་འདི་ཡོང་བསྡད་ཀྱི་ཡོད་པའི་ཆ་ནས། ཞུ་གི་ཡོད། རྒྱལ་བ་རིན་པོ་ཆེའི་དགོངས་པ་འགྲུབ་པར་བྱེད་པ་ལ། རྒྱལ་བ་རིན་པོ་ཆེའི་དགོངས་པ་དེ་རྟོགས་དགོས་ཡ་དེ་དཔེ་མི་སྲིད་གལ་ཆེན་པོ་རེད་ཞེས་ནས་དུས་རྒྱུན་དུ་ནས་ཞུ་སྡོད་ཀྱི་ཡོད།
སྲིད་སྐྱོང་མཆོག་གིས་གསུང་ཡ་ལ་ཁོང་ནས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་གི་ཐུགས་འགན་བཞེས་ཏེ་འདས་པའི་ལོ་ངོ་གཉིས་ལྷག་གི་རིང། རྒྱལ་ཁབ་ཁག་ཉི་ཤུ་རྩ་བཞི་ཙམ་ཞིག་ནང་སྐོར་སྐྱོད་གནང་སའི་ཡུལ་ལུང་ཁག་ནས། ཁོང་ལ་རང་དབང་ཡོད་པའི་རྒྱལ་ཁབ་ཁག་གི་དབུ་ཁྲིད་ནང་བཞིན་གྱི་གུས་བརྩི་ཐོབ་བཞིན་པ་དེ་ནི། གཙོ་བོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་རླབས་ཆེན་མཛད་འཕྲིན་ལ་བརྟེན་ནས་བྱུང་བ་ཞིག་ཡིན་པ། ཁོང་གིས་དངོས་སུ་ཉམས་མྱོང་བྱུང་བ་གསུངས་པ་དང་སྦྲགས་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་ལོ་ངོ་བཅུ་ཕྲག་གཉིས་ཙམ་བཞུགས་རྒྱུ་དང། ཡང་དགུང་ལོ་བརྒྱ་དང་བཅུ་གསུམ་བཞུགས་རྒྱུའི་བཀའ་གནང་ཡས་དེ་ནས་བླ་མའི་ངོས་ནས་ཐུགས་བསྐྱེད་དམ་པོ་ཡོད་ན་ཡང་བླ་མ་སྐུ་ཚེ་ཞབས་པད་བརྟན་པར་བླ་སློབ་ཀྱི་དམ་ཚིག་བརྟན་པོ་དགོས་གལ་ཆེ་བའི་སྐོར་གསུངས་གནང་སོང། བླ་མའི་ངོས་ནས་ཐུགས་བསྐྱེད་དམ་པོ་ཡོད་པ་དེ། བསྟན་གནང་གི་ཡོད་རེད། ཡིན་ནས་བླ་མ་སྐུ་ཚེ་ཞབས་པད་བརྟན་པ་བྱེད་པ་ལ། ཨ་ནི་བླ་སློབ་ཀྱི་དམ་ཚིག་དེ་བརྟན་པོ་ཡོང་ཡོང་དགོས་ཀྱི་ཡོད་པས་སོང་ཙང་ད་ང་རང་བསམ་བློ་ཕྱིན་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་སློབ་མ་ཆགས་ཀྱི་ཡོད་རེད། དེ་ཡིན་དུས་ང་ཚོ་སློབ་མ་ཚོའི་ངོས་ནས། རྒྱལ་བ་རིན་པོ་ཆེའི་བཀའ་དགོངས་གཞི་བཟུང་བྱས་རྗེས། ལས་དོན་སྒྲུབ་ཡ་ལ་ཡང་འབད་བརྩོན་བྱས་པ་འདྲ་བོ་བྱེད་པ་ཡིན་ན། ཨ་ནི་རྒྱལ་བ་རིན་པོ་ཆེའི་སྐུ་ཚེ་ཞབས་པད་རང་བཞིན་གྱིས་བརྟན་གྱི་རེད་ཟེར་བྱས་འདི། ཅིག་ཞུ་ཡ་གི་འདོད་པ་བྱུང་སོང། ཡང་ཁོང་གིས་གསུང་ཡ་ལ་རྒྱ་ནག་གི་ནང་ཆབ་སྲིད་དང་དཔལ་འབྱོར་གྱི་ཐོག་ནས་འགྱུར་བ་ཤུགས་ཆེ་འགྲོ་བཞིན་ཡོད་ཀྱང་རྒྱ་ནག་གི་བྱེད་སྟངས་ལ་བརྟེན་ནས་འཛམ་བུ་གླིང་གི་ནང་རྒྱ་ནག་ལ་ལྟ་སྟངས་མི་འདྲ་བ་ཞིག་ཡོད་ན་ཡང་བོད་ནང་གི་གནས་སྟངས་དེ་ཇེ་ཞན་ཇེ་སྡུག་ཏུ་འགྲོ་བཞིན་ཡོད་ཅིང། བོད་མིའི་སྒྲིག་འཛུགས་ཀྱིས་བོད་རྒྱ་དཀའ་རྙོག་སེལ་ཐབས་སུ་འབད་བརྩོན་གནང་བཞིན་ཡོད་ཀྱང། ད་ལྟའི་གནས་སྐབས་སུ་བོད་མིའི་མངོན་འདོད་དང་མཚུངས་པར་གྲུབ་འབྲས་ཐོན་རྒྱུ། ཕྲན་བུ་ཁག་པོ་ཡིན་པ་གསུངས་གནང་སོང། ཡིན་མ་ཡིན་ནས་ད་ལྟའི་གནས་སྐབས་ལ་ཡང། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་འགོ་ཁྲིད་པའི་གཞུང་འདིའི་གི་འོག་ནས་ང་ཚོ་བོད་པ་དཀའ་རྙོག་འདི་ལམ་སང་ཅིག་སེལ་ཐུབ་ས་རེད་བསམ་བསམ་ཅིག་དང། ང་ཚོའི་མངོན་འདོད་གཞི་བཟུང་ཅིག་གི་དོན་དག་ཅིག་འགྲུབ་ཀྱི་རེད་བསམ་བསམ་ཅིག་ཏོག་ཙམ་ཁག་པོ་འདྲ་ཞིག་འདུག་ཡིན་མ་ཡིན་ནས་འབད་བརྩོན་མུ་མཐུད་ནས་ཞུ་དགོས་ཀྱི་ཡོད་རེད། གནས་སྟངས་ག་འདྲས་ཅིག་འགྱུར་བ་འགྲོ་གི་ཡོད་མེད་དེ་སུ་གཅིག་གིས་ཤོད་ཤེས་ཀྱི་མ་རེད། དེ་བས་སོང་ཙང་གནས་སྟངས་མ་འོངས་པ་གནས་སྟངས་འགྱུར་བ་ག་འདྲས་འགྲོ་གི་རེད་བསམ་པ་དེ་འདྲས་ཞིབ་འཇུག་བྱས་པའི་ཐོག་ནས་ཨ་ནི་དེ་ཚོ་ལ་ཡང་གདོང་ལེན་ག་འདྲས་བྱེད་དགོས་ཀྱི་ཡོད་པ་དེ་འཛིན་སྐྱོང་བཀའ་ཤག་ནས་བྱས་བསྡད་ཡོད་ཟེར་བྱས་འདི་གཅིག་ཞུ་བའི་འདོད་པ་བྱུང་སོང། གཞན་ཡང་ཁོང་གིས་རང་ནུས་གང་ལྕོགས་ཀྱིས་འཛམ་བུ་གླིང་གི་ནང་བོད་དོན་ལས་འགུལ་སྤེལ་རྒྱུ་དང་བཙན་བྱོལ་སྤྱི་ཚོགས་ཀྱི་ནང་སྔོན་དཔག་གནང་བའི་ཐོག་ནས་མ་འོངས་པར་དཀའ་ངལ་མི་འཕྲད་པའི་ཐབས་ལམ་གྱི་ཐོག་འབད་བརྩོན་གནང་བཞིན་པ་གསུངས་པ་དང་སྦྲགས་གཞིས་ཆགས་ཀྱི་བོད་མི་རྒན་རབས་ཚོས་གོང་ས་མཆོག་གི་བཀའ་དགོངས་ལྟར། གཞིས་ཆགས་མུ་མཐུད་རྒྱུན་གནས་ཐུབ་པར་བཀའ་དྲིན་རྗེས་དྲན་གནང་སོང། དེ་ཡིན་དུས་མི་རབས་རྒན་པ་ཚོས་ད་སྐུ་ལས་མང་པོ་ཞིག་སྐྱོན་ཡོད་རེད་ད་རིང་དེ། ཚོགས་འདུའི་ནང་ལ་ཕེབས་མཁན་ནང་ལ་ད་དེ་འདུ་འཛོམས་དེར་ཕེབས་མཁན་ནང་ལ་ཡང་མི་རབས་རྒན་པ་ད་ཉུང་ཤས་ཤིག་མ་གཏོགས་ང་ཚོ་ལྷག་ཡོད་མ་རེད་བོད་ནས་ཚོགས་ཚུགས་ཕེབས་མཁན་གྱི་མི་རབས་རྒན་པ་མང་ཆེ་ཅིག་རྫོགས་འགྲོ་གི་ཡོད་རེད་ཡིན་ན་ཁྱེད་རང་ཚོ་གིས་དཀའ་ལས་བརྒྱབ་པ་ལ་བརྟེན་ནས་ད་ད་ལྟ་ང་ཚོའི་མི་རབས་དང་ང་ཚོའི་གི་རྗེས་མའི་གི་མི་རབས་འདི་གའི་ཚང་མ་ལོག་སྲ་བརྟན་བྱས་གནས་ཐུབ་པ་དེ་ཁྱེད་རང་ཚོས་གི་རྒྱལ་བ་རིན་པོ་ཆེའི་བཀའ་གཞི་བཟུང་བྱས་སྒྲུབ་པ་ལ་བརྟེན་ནས་ཨ་ནི་བྱུང་བསྡད་ཡོད་པས་སོང་ཙང་རྒན་རབས་ཚང་མ་ལོག་ལ་ཐུགས་རྗེ་ཆེ་གནང་ཞུ་ཡ་གི་འདོད་པ་གཅིག་འདུག་བཞིན་བྱུང་སོང། དེ་མིན་སྲིད་སྐྱོང་མཆོག་གིས་གསུང་ཡ་ལ་བོད་མི་རྣམས་མཉམ་རུབ་ཀྱིས་གཞིས་ཆགས་ཁག་གི་ནང་གནས་ཏེ། གཞིས་ཆགས་ཁག་རྒྱུན་གནས་ཐུབ་ཐབས་སོགས་དགོངས་བཞེས་ཕྱག་ལས་གནང་བཞིན་པ་དང། བོད་མིའི་སྒྲིག་འཛུགས་ཀྱི་ས་ཁང་སྒྲིག་གཞི་གཏན་འབེབས་གནང་བ་ཁག་ལ་མང་ཚོགས་ནས་དོ་སྣང་གོ་རྟོགས་དགོས་པ་དང་གཞིས་ཆགས་ཀྱི་མི་འབོར་དང་ཕྲུ་གུ་ཉུང་དུ་ཕྱིན་པའི་དཀའ་ངལ་དང་བོད་མི་སྡོད་ཁང་མེད་པ་རྣམས་ལ་གཞིས་ཆགས་ཁག་གི་ནང་སྡོད་ཁང་མཁོ་སྤྲོད་གནང་རྒྱུའི་ལས་འཆར་སོགས་ཀྱི་ཐད་མང་ཚོགས་ནས་ནུས་པ་མཉམ་སྤུངས་དགོས་པའི་འབོད་སྐུལ་གནང་སོང་ལ། སྲིད་སྐྱོང་སྤེན་པ་ཚེ་རིང་ལགས་ད་ལན་རྒྱ་གར་ལྷོ་ཕྱོགས་ཁུལ་དུ་ཕེབས་པ་དེ་ནི་གཙོ་བོ་དེ་ཚེས་བཅུ་བདུན་ཉིན་ཀོ་ལི་གལ་དོན་ལྡན་གླིང་བོད་མིའི་གཞིས་ཆགས་བཙུགས་ནས་ལོ་ངོ་ལྔ་བཅུ་འཁོར་བའི།

དེ་ནས་ཨ་མི་རི་ཀའི། ནིའུ་ཡོག་གྲོང་ཁྱེར་ནང་དུ་ཡོད་པའི་བོད་མི་ཚོས་བོད་ཤིང་འབྲུག་ལོའི་གནམ་ལོ་གསར་བཞད་ཀྱི་དགའ་སྟོན་རོལ་ཡོད་པའི་སྐོར་ནིའུ་ཡོག་གྲོང་ཁྱེར་ནས་འདི་གའི་གསར་འགོད་པ་བྱོ་ལེབ་ཆུན་བེ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
ཕྱི་ཟླ་གཉིས་པའི་ཚེས་བཅུ་སྟེ་རེས་གཟའ་སྤེན་པའི་ཉིན། ཨ་རིའི་ནིའུ་ཡོག་ནང་དུ་གནས་སྡོད་བྱེད་མཁན་གྱི་བོད་མི་གཙོ་བོར་གྱུར་བའི་ཧི་མ་ལ་ཡའི་མི་མང་གིས་བོད་ཤིང་འབྲུག་ལོའི་གནམ་ལོ་གསར་ཚེས་ཀྱི་དགའ་སྟོན་ལ་རོལ་གྱི་ཡོད་པ་བཞིན། ནིའུ་ཡོག་དང་ནིའུ་ཇར་སིའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་ནང་དུ། བོད་ཤིང་འབྲུག་ལོའི་ལོ་གསར་གྱི་དགའ་སྟོན་དེ་སྲུང་བརྩི་ཞུས་ཤིང། ཉིན་དང་པོའི་ལོ་གསར་གྱི་མཛད་སྒོའི་སྐུ་མགྲོན་དུ། ནིའུ་ཡོག་མངའ་སྡེ་དང་གྲོང་ཁྱེར་གྱི་དཔོན་རིགས་ཁག་ཅིག་དང། དམིགས་བསལ་བོད་མིའི་ཐོག་ལ་དོ་སྣང་བྱེད་པའི། གྲོང་སྡེ་ལྷན་ཁང་གི་འཐུས་མི་ཇུ་ལི་ཝང་ལགས་དང། བོད་ཀྱི་སྐུ་ཚབ་དོན་གཅོད་ཁང་གི་སྐུ་ཚབ་དང། རྒྱ་རིགས་བོད་དོན་རྒྱབ་སྐྱོར་བ་སོགས་མི་མང་འཛོམས་ནས། བོད་ཀྱི་ལོ་གསར་གྱི་དགའ་སྟོན་ལ་རོལ་གནང་སོང། ལོ་གསར་གྱི་དགའ་སྟོན་གྱི་ཐོག་མར་དགེ་འདུན་པ་དང་མི་མང་ལྷན་འཛོམས་ཀྱི་སྒོ་ནས་རྒྱལ་བའི་ཞབས་བརྟན་གསོལ་འདེབས་གསུངས་ཤིང། དེའི་རྗེས་སུ་སྤྱི་ནོར ྋགོང་ས ྋསྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་གི་བཞུགས་ཁྲིར་མཎྜལ་འདེགས་པ་དང། མི་མང་གིས་བཞུགས་ཁྲི་རིན་པོ་ཆེར་མཇལ་ཁ་ཞུས་རྗེས། ཚོགས་པ་དང་སྐྱིད་སྡུག་སློབ་ཕྲུག་སོགས་ཀྱིས་གཞས་སྣ་འཁྲབ་སྟོན་སོགས་གཟིགས་འབུལ་ཞུས་གནང་སོང། དེའང་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ནོར་བུ་ཚེ་རིང་ལགས་ཀྱིས། ད་ལོ་ལོ་གསར་གོ་སྒྲིག་གནང་སྟངས་སྐོར་ངོ་སྤྲོད་གནང་དོན་ལ། ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡིན་ད་དེ་རིང་ན་མི་མང་ཧང་སངས་མང་པོ་ཕེབས་འདུག་ད་ང་ཚོ་ཅིག་རྟགས་རྟེན་འབྲེལ་ལས་དེ་འདི་འདྲའི་ཞིག་ང་ཚོ་དབུ་འཛུགས་གནང་ཡ་རེད་བསམ་གྱི་འདུག་ད་ང་ཚོ་དེ་རིང་ད་ཅིག་ལོ་གསར་སྟབས་བསྟུན་བྱས་ང་ཚོ་ངོས་ནས་སྐུ་མགྲོན་གཙོ་བོ་དེ་ད་ང་ཚོ་ནིའུ་ཡོག་གི་གྲོང་ཁྱེར་ལས་ཁུངས་ཀྱི་ཅིག་ཕྱི་མི་ཚན་པའི་གི་བཀའ་བློན Manuel Castro མཆོག་དང་ད་ནི་ཅིག་ང་ཚོ་གྲོང་ཁྱེར་ལས་ཁུངས་ཀྱི་སྤྱི་ཁྱབ། Julie Won བཅས་ཨ་ནི་ང་ཚོ་གི་ནིའུ་ཡོག་མངའ་སྡེ་གི་གྲོས་ཚོགས་འཐུས་མི། Steven Raga དུ་སུ་ང་ཚོ་ཕེབས་སོང་བྱས་ཙང་ང་ཚོའི་ངོས་ནས་ད་ཉི་མ་གཉིས་ཀྱི་མཛད་རིམ་དུ་སུ་གཏན་འབེབས་ཡོད་དེ་རིང་ང་ཚོ་ཞོགས་ཀས་དེ་ཨ་ནི་ཁོ་རང་ཚོ་གི་གསུང་བཤད་མཉམ་པོ་སློབ་གྲྭའི་ཕྲུ་གུ་རིག་གཞུང་འཁྲབ་སྟོན་བྱས་ད་སང་ཉིན་ང་ཚོ་ཨ་ནི་ནིའུ་ཡོག་ནང་སྐྱིད་སྡུག་མང་པོ་བྱས་རུང་ཁོ་རང་ཚོ་ངོས་ནས་རིག་གཞུང་འཁྲབ་སྟོན་བྱས་རྗེས།
ཡང་སྤེན་པ་ཚེ་རིང་ལགས་ཀྱིས། ཨ་རིའི་ནང་ལ་བོད་དང་རྒྱ་གར་ནང་བཞིན་ལོ་གསར་གྲ་རྒྱས་པོ་གཏོང་རྒྱུ་ཁག་པོ་རེད་དེ། ཡིན་ན་ཡང་བུ་ཕྲུག་གི་ཆེད་དུ་ལོ་གསར་གྱི་སྐབས་མཆོད་པ་སྒྲིག་སྟངས་སོགས། ཕ་མའི་སྒང་ལ་བབས་ཏེ་བུ་ཕྲུག་ལ་སློབ་རྒྱུ་དང། རིག་གཞུང་བདག་པོ་རྒྱག་རྒྱུ་གལ་ཆེན་པོ་རེད་ཅེས་འགྲེལ་བརྗོད་གནང་སོང། ལྷན་རྒྱས་ཚང་མ་ལོ་ལ་ལོ་གསར་གནམ་ལོ་གསར་ཚེས་ཀྱི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ཤིང་འབྲུག། ཉིས་སྟོང་བརྒྱ་མེད་ལྔ་བཅུ་ང་གཅིག་བོད་ལོ།

སོང་ཙང་གི་བྱེད་ཀྱི་རེད་བསམ་ནས་འདི་རེ་བ་ཅིག་རྒྱག་གི་ཡོད་ཨ་ནི་ཚང་མས་ལྷན་རྒྱས་རྣམ་པ་ཚང་མས་ཡིན་འདི་གནང་གི་ཡོད་པས་འདི་ལྟར་རེ་བ་ཞུ་གི་ཡོད། ལོ་གསར་དང་སྟབས་བསྟུན་ནས་གྲོང་སྡེ་ལྷན་ཁང་གི་འཐུས་མི་ཇུ་ལི་ཝང་ལགས་ཀྱིས་བྱིས་པ་ཚོ་ལ་ལོ་གསར་གྱི་ལག་རྟགས་སྤྲད་པ་དང། ད་ལོར་ལོ་གསར་གྱི་ཚེས་པ་གཅིག་དང་ཚེས་པ་གཉིས་ཉིན་གྲངས་གཉིས་ཀྱི་རིང་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་ནང་དུ་བོད་ཀྱི་ལོ་གསར་གྱི་མཛད་སྒོ་སྲུང་བརྩི་ཞུས་གནང་སོང། ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཇོ་ལེབ་ཆོས་འཕེལ་ཡིན། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་སུད་སི་ཁུལ། རབ་གནས་ཤིང་འབྲུག་ལོའི་གནམ་ལོ་གསར་དུ་བཞད་པའི་དགྱེས་སྟོན་དེ་རི་ཀོན་ཆོས་འཁོར་གླིང་དགོན་གྱི་འདུ་ཁང་ཕྱི་ནང་དུ་མི་གྲངས་ཆིག་སྟོང་ལྷག་ལྷན་འཛོམས་ཀྱིས་དགའ་སེམས་འཕྲོ་བའི་ངང་ལོ་གསར་དགྱེས་སྟོན་གནང་ཡོད་པའི་སྐོར་ལ་སུད་སི་ནས་འདི་གའི་གསར་འགོད་པ་རབ་དཀར་སེམས་བཟོ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། སྤྱི་ཟླ་གཉིས་པའི་ཚེས་བཅུ་བོད་ཟླ་དང་པོའི་ཚེས་གཅིག་ཉིན་སུད་སི་བོད་མིའི་ལྟེ་གནས་རི་ཀོན་ཆོས་འཁོར་དགོན་གྱི་འདུ་ཁང་ཕྱི་ནང་དུ་བོད་རིགས་གཙོ་བོར་གྱུར་པའི་མི་གྲངས་ཆིག་སྟོང་ལྷག་ཙམ་ལྷན་འཛོམས་ཀྱི་ཐོག་རིམ་པ་གསུམ་གྱི་དབུ་ཁྲིད་རྣམས་ཀྱིས་རབ་གནས་ཤིང་འབྲུག་གནམ་ལོ་གསར་དུ་བཞད་པའི་དགྱེས་སྟོན་གྱི་སྟ་གོན་དུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་འཛམ་གླིང་ཞི་བདེའི་དེད་དཔོན་གཅེས་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་མཐོང་གྲོལ་རིན་པོ་ཆེར་མཎྜལ་རྟེན་གསུམ་འབུལ་གནང་མཛད་རྗེས་ཚང་མས་རྒྱལ་བའི་ཞབས་བརྟན་ངག་འདོན་གནང་སོང། ལྷན་དུ་ཕྱག་ཕྲ་བ་བཅུ་གྱེས་པའི་དགེ་ཚོགས་ལས་གྲུབ་རྗེས་སྤྱི་ཚོགས་དོན་དང་ཆོས་འབྲེལ་བ་ཞུ་རྒྱུ་ཆོས་ལ་བཅར་ཚར། དེ་ནས་རི་ཀོན་ཆོས་འཁོར་དགོན་གྱི་འདུས་སྤྱི་ནས་མི་མང་ཡོངས་ལ་གྲོ་མ་འབྲས་སིལ་དང་གསོལ་ཇ་འདེགས་འབུལ་མཛད་པ་དང་ཆབས་ཅིག་ཆོས་འཁོར་དགོན་གྱི་མཁན་པོ་བསྟན་འཛིན་བྱང་ཆུབ་མཆོག་ནས་ཤིང་འབྲུག་གནམ་ལོ་གསར་དུ་བཞད་པའི་དགྱེས་སྟོན་ལ་བཀྲ་ཤིས་བདེ་ལེགས་གུས་འཚམས་གནང་པ་དང་འབྲེལ་བོད་འབངས་ཡོངས་ཀྱིས་ལོ་གསར་པ་འདིའི་ནང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གཅེས་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ཟབ་མོ་དང་ཡོངས་སུ་མཐུན་པའི་སྒོ་ནས་འཁོས་དཔག་ཡོང་མཁན་བསྒྲུབ་དགོས་ཅེས། ད་ལོ་གསར་གྱི་དུས་ཚོད་ཡིན་པ་ཡིན་དུས་རྣམ་པ་ལོ་གསར་སྤྲོ་པོ་ཡོང་ཡག་ཅིག་དང་ལོ་གསར་སྤྲོ་པོ་གནང་ཡག་དེ་ཡང་རང་ལ་མ་གནོད་པ་གཞན་ལ་མ་གནོད་པའི་ཐོག་ནས་དགའ་བོ་སྐྱིད་པོ་གནང་རོགས་ཞེས་ཆང་རག་ཚད་མེད་འཐུང་ཡག་དང་དོ་ཟླ་མེད་ས་ལ་མི་ལ་ཁ་བྲལ་ན་བྲལ་ས་ནས་རྒྱག་འདྲེ་འགའ་དེ་འདྲའི་ཅིག་དཀྲོག་དཀྲུག་བྱུང་ན་ཡག་པོ་ཡོག་མ་རེད་མིན་པ་འདི་ལས་ལྟ་དེ་འདྲའི་བྱུང་ཡོད་ཁོག་མ་ཉིན་དེ་ནས་ཡིན་ན་ཡང་དེ་ཚོའི་སྐོར་ལ་ཨ་ནི་གང་ལྟར་ལོ་གསར་དེ་སྲུང་བརྩི་ཡག་པོ་ཞུ་བཞིན་པ་ཅིག་གནང་རོགས་ཞིག་ང་ཚོ་ལ་ལམ་སྟོན་བྱེད་མཁན་དབུ་ཁྲིད་བླ་ན་མེད་པ་ཅིག་ཡོད་རེད་དེ་ནས་འོག་ལ་ལས་ཀ་བྱེད་མཁན་དེ་ཚོ་ཨ་ནི་ཅིག་ཁོང་གིས་ལམ་སྟོན་བྱེད་ཤག་པ་གནང་གིན་སྡོད་ཀྱིན་དུ་ཕར་བཞག་ནས་གཞན་དག་ལས་སྡུག་ཟེར་ཞིག་དེ་འདྲའི་སྒྲོག་བསྡད་པ་ཡིན་ན་མི་ཞིག་མི་རིགས་གཞན་པ་ཡིན་ན་རེད་སྤྱི་ཚོགས་གཞན་པ་ཡིན་ན་ཆགས་བྲེལ་རྒྱག་རེད་ངོ་ཚ་གི་རེད་དྲ་རྒྱའི་ནང་ན་མ་མཐོང་ཞེས་མོ་གོ་ལ་ག་འགའ་ཞིག་སྤྱི་ཚོགས་ཡར་དཀྲུག་མར་དཀྲུག་འདྲ་མིན་ལ་ཤེས་ཀྱང་ནི་ངོ་ཚ་གི་རོ་བ། འདི་ཚོ་ཡག་པོ་མ་ཤེས་ན་ཁོང་གིས་ཞབས་འདྲེན་གི་རེད་ད་བསམ་པས་དེ་ནི་དགོངས་པ་དེ་ངེས་པར་དུ་བྱེད་དགོས་རེད། གཞན་དག་ཁྱོད་རང་གི་བོད་པ་ནང་ཁུལ་ལ་སྤུན་ཟླ་ནང་ཁུལ་ལ། ཅིག་ཞི་བ་ཅིག་བཟོད་བསྲན་དགོངས་པ་དང་ཁོག་པ་ཆེན་པོ་བྱེད་ཐུབ་གི་མ་རེད་ཁོང་གིས་ཞེ་རིང་ལ་བསྲེགས། དེང་བོད་ནང་ན་ཡོད་རྒྱུ་གི་བོད་པ་དེ་ཚོ་དཀའ་སྡུག་ག་རེ་མྱོང་གི་ཡོད་པ་དེ་ཚོ་ལ་བསམ་བློ་གཏིང་ཟབ་བཏང་ནས་ཨ་ནི། མ། སོ་སོ་གི་ག་ཚོད་སེམས་ནང་ཚོར་བ་དུ་མ་བཅག་ནས། འོ་ཚིག་མོ་གོ་ལ་དང་ཤེས་མོ་གོ་ལ་དེ་རིགས་མ་བྱེད་རོགས། གཏིང་ནས་འབོད་སྐུལ་ཚུལ་དུ་ཞུ་ཡ་ཡིན། དེ་བཞིན་སྐུ་མགྲོན་གཙོ་བོ་ས་གནས་སྐུ་ཚབ་དོན་གཅོད་འཕྲིན་ལས་ཆོས་སྐྱིད་ལགས་ཀྱིས་ཤིང་འབྲུག་གནམ་ལོ་གསར་དུ་བཞད་པའི་དགྱེས་སྟོན་ལ་འཚམས་འདྲི་གནང་བ་དང་ཆབས་ཅིག་དེ་ལྟར་གསུངས་སོང།
སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས། ལོ་གསར་འཚམས་འདྲི་དང་སྦྲགས་ནས། བཀའ་སློབ་གནད་འགག་ཆེན་པོ་ཕེབས་ཤག་ཨ་ནི་འདི་རྣམ་པ་ཚོ་གཟིགས་ཡོད་ས་རེད་གལ་སྲིད་གཟིགས་མེད་པ་ཡིན་ན་ངེས་པར་དུ་གཟིགས་རོགས་གནང་ཞུ་ཡ་ཡིན་ཨ་ད་ག་ནང་བཞིན་གྱི་སོ་སོ་གི་ཨ་ཝ་ཚོ་ལ་ཡིན་ནའི་རེད་གཞོན་སྐྱེས་ཚོ་ལ་ཡིན་ནའི་རེད་འདི་ཆ་ཚང་ཅིག། འགྲེལ་བཤད་ཞིབ་ཕྲ་ཅིག་བསྐྱོན་གནང་རོགས་གནང།
དེ་དང་ཆབས་ཅིག་རི་ཀོན་ཆོས་འཁོར་དགོན་གྱི་འཛིན་སྐྱོང་གི་ཚོགས་གཙོ་ཀརྨ་སྒྲོལ་མ་ལགས་ནས་རབ་གནས་ཤིང་འབྲུག་གནམ་ལོ་གསར་དུ་བཞད་པའི་དགྱེས་སྟོན་ལ་འཚམས་འདྲི་གནང་བ་དང་ཆབས་ཅིག་རི་ཀོན་ཆོས་འཁོར་དགོན་གྱི་ལོ་གསར་གྱི་མཛད་སྒོ་གྲ་སྒྲིག་ལེགས་འགྲིག་བྱུང་བ་དེ་དག་ནི་མི་མང་འཐུས་མི་རྣམས་ཀྱིས་རྒྱབ་སྐྱོར་རམ་འདེགས་གནང་པའི་བཀའ་དྲིན་ཡིན་ཅེས།
ལས་དང་པོ་ངས་ཞུ་ཡས་དེ་ང་རང་ཚོ་དེ་རིང་ལོ་གསར་ཚེས་པ་དང་པོ་གྲ་སྒྲིག་ཞུ་ཡས་དེ་ཨ་འདི་མི་མང་གི་འཐུས་མི་ཕྱག་རོགས་གནང་བྱས་མ་ཐུབ་འདུག་ཅེས་གྲ་སྒྲིག་ཞུ་ཐུབ་པ་རེད་ཨ་འདི་ལ་ང་རང་ཚོ་དཔེ་བཀའ་དྲིན་ཆེན་པོ་ཡིན་བསམ་གི་ཧ་རུ་བུ་རུ་ངོས་ནས་ལོ་གསར་དང་ནང་དྲུ་ཡས་དེ་བྱས་ཨ་ནི་ལོ་གསར་ཚེས་པ་གཅིག་དེ་ལ་གལ་ཆེ་ཤོས་ཨ་འདི་ང་རང་ཚོ་བླ་ན་མེད་པའི་དབུ་ཁྲིད་རྒྱལ་བ་རིན་པོ་ཆེ་ཨ་ནི་སྐུ་ཚེ་རིང་པོ་ཞུ་ཡས་དང་ཨ་ནི་ཁོང་གི། དམིགས་ཡུལ་ཡོད་པ་དང་རེ་བ་ཡོད་པ་དེ་ཚོ་གང་མང་མང་ང་རང་ཚོ་ཚང་མས་འགྲུབ་ཐུབ་ཡག་ངས་རེ་བ་ཞུ་ཡོད་ང་རང་ཚོ་དགོན་པའི་ངོས་ནས་ཡིན་ནའི་རེད།
མཇུག་ཏུ་སུད་སི་དང་ལིག་ཏིན་ཞི་ཀྲང་བོད་རིགས་ཚོགས་པའི་ཚོགས་གཙོ་ཀརྨ་ཆོས་སྐྱིད་ལགས་ནས་ཤིང་འབྲུག་གནམ་ལོའི་རང་ཞལ་གསར་དུ་བཞད་པའི་དགྱེས་སྟོན་ལ་འཚམས་འདྲི་གནང་དོན་དུ། ལོ་གསར་པ་བཞད་པའི་གྱི་དགའ་སྟོན་ཉིན་མོ་དེ་ལ། ཐོག་མ་དེ་ལ ྋགོང་ས་མཆོག་ལ་སྙིང་རུས་པའི་གཏིང་ནས་འཚམས་འདྲི་དང་གུས་སྲུང་གུས་ཕྱག་ཞུ་བ་ཆབས་ཅིག་ཏུ། ཨ་ནི་བོད་ཕྱི་ནང་ཡོངས་ཀྱི་བོད་མི་དམིགས་བསལ་གྱི་ད་ང་ཚོ Swiss གྱི་གཏན་བཞུགས་བོད་མི་ལ་བོད་མི་མང་ཚོགས་གཙོའི་མིང་གི་ཐོག་ནས་ཨ་ནི་འཚམས་འདྲི་བཀྲ་ཤིས་བདེ་ལེགས་མང་པོ་དང། ལོ་གསར་པ་འགོ་ཚུགས་པ་ནས་ད་སྤྱིར་བཏང་ལོ་ལྟར་རེ་བཞིན་ལོ་གསར་པ་འགོ་ཚུགས་ཀྱི་ཡོད་རེད་དེ་ཡིན་ནའི་ལོ་གསར་པ་འགོ་ཚུགས་དུས་སྤྱིར་བཏང་གི་དམ་ཅིག་སོ་སོ་དམ་བཅའ་བཞག་ཡ་གྱི་ལམ་ལུགས་སྲོལ་ཅིག་ཡོད་རེད། སྐྱབས་མགོན་རིན་པོ་ཆེ་གིས་ལོ་གསར་ཉིན་མོ་ལ་བཀའ་སློབ་གནང་པ་གཞིར་བཟུང་གིས་བཀའ་སློབ་ལམ་སྟོན་གྱི་ཐོག་ནས་ཨ་ནེ་སྒྲུབ་པ་གཅིག་གིས་འབད་བརྩོན་ཞུ་གི་ཡིན་གསུང་ཡ་གིས་སོ་སོ་སོ་སོ་དམ་བཅའ་གཅིག་ཕུལ་ནས་ཕེབས་རོགས་གནང་ལབ་ནས་འབོད་སྐུལ་ཞུ་ཡས་ཡིན་ཨ་ནེ། དེར་ལོ་གསར་ཚེས་གཅིག་དང་རེས་གཟའ་སྤེན་པ་ཏག་ཏག་ཁ་ཐུག་ཁེལ་ཏེ་ཚང་མར་གུང་སེང་ཡོད་ཙང་བོད་མི་རྣམས་ཀྱིས་རང་ལུགས་ཆས་གོས་དང་རྒྱན་ཆ་བཞེས་དགོན་པའི་གཡས་གཡོན་དུ་རོ་བཅུད་ལྡན་པའི་གསོལ་ཚིགས་བཞེས་ཏེ་ཚེས་གསུམ་བར་སྤྲོ་བཞུགས་གནང་གི་འདུག་ཚེས་གསུམ་ཉིན་དཀར་ཕྱོགས་སྐྱོང་བའི་ལྷ་རྣམས་ལ་འཕྲིན་བསྐུལ་ལྷ་གསོལ་མཛད་དེ་ལོ་གསར་མཇུག་སྡོམ་གནང་གི་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་རབ་སྒང་ཚེ་ཕུན་གྱིས་སུད་སི་ནས།

འདི་ལོའི་བོད་ཀྱི་ལོ་གསར་ཕྱི་སྲིད་ལས་ཁུངས་དུ་སྲུང་བརྩི་ཞུ་རྒྱུ་དེ་ནི་ཟླ་བ་འདིའི་ཚེས་བཅོ་ལྔ་རེས་གཟའ་ཕུར་བུའི་ཉིན་གཏན་འཁེལ་ཡོད་པ་རེད། ཡང་གནས་ཚུལ་གཞན་ཞིག་ནང། རྒྱ་ནག་གི་ལྒང་བུ་མང་པོ་ད་དུང་ཐེ་ཝན་གྱི་མཚོ་ཁའི་སྟེང་འཕུར་སྐྱོད་བྱ་གི་འདུག་ཞེས་ཐེ་ཝན་གྱིས་བཤད་བཞག་དེ་ཡང་ཐེ་ཝན་ནས་རུའུ་ཏྲ་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། རེས་གཟའ་ཉི་མའི་ཉིན། རྒྱ་ནག་གི་ལྒང་བུ་བརྒྱད་ཐེ་ཝན་མཚོ་ཁའི་སྟེང་འཕུར་སྐྱོད་བྱ་བཞིན་པ་མཐོང་ཡོད་ལུགས་ཐེ་ཝན་གྱི་བདེ་སྲུང་བློན་ཆེན་ལས་ཁང་གིས་གསུངས་འདུག་ལ། དེ་ནི་འདས་པའི་ཆུ་ཚོད་ཉི་ཤུ་རྩ་བཞིའི་ནང་བྱུང་བའི་གནས་ཚུལ་ཞིག་ཡིན་པ་དང། ལྒང་བུ་བརྒྱད་ཀྱི་ནང་ནས་ལྔ། མཚོ་ཁའི་ས་མཚམས་བརྒལ་ནས་ཐེ་ཝན་གྱི་མཁའ་དབྱིངས་སུ་སླེབས་ཡོད་འདུག། རྒྱ་ནག་གིས་ཐེ་ཝན་ནི་རྒྱ་ནག་གི་ཆ་ཤས་ཤིག་ཡིན་པ་བཤད་བཞིན་པ་རེད། སྔ་ལོའི་ཕྱི་ཟླ་བཅུ་གཉིས་པ་ནས་བཟུང། རྒྱ་ནག་གི་ལྒང་བུ་ཐེ་ཝན་གྱི་མཚོ་ཁའི་མཁའ་དབྱིངས་སུ་མཐོང་བཞིན་པ་དང། དེས་ཐེ་ཝན་གྱི་མཁའ་ལམ་འགྲུལ་བཞུད་ཀྱི་ཉེན་སེལ་ལ་གནོད་པ་མ་ཟད། སེམས་ཁམས་ཀྱི་དམག་རྒྱག་ཐབས་བྱ་བཞིན་ཡིན་པ་ཐེ་ཝན་གྱི་བདེ་སྲུང་བློན་ཆེན་ལས་ཁང་གིས་གསུངས་བཞག་རུའུ་ཏྲ་གསར་འགྱུར་ལས་ཁང་གིས་རྒྱ་ནག་གི་བདེ་སྲུང་བློན་ཆེན་ལས་ཁང་ལ་འདིའི་ཐད་དྲི་རྩད་བྱས་ཀྱང་འཕྲལ་དུ་ལན་འདེབས་གང་ཡང་བྱས་མེད་པ་རེད་བཞག། ད་ལྟ་ནི་རྒྱ་ནག་དང་ཐའེ་ཝན་གཉིས་ཀ་ལོ་སར་གྱི་སྲུང་བརྩི་ཞུ་བཞིན་པ་དང་ལོ་སར་ནི་ཡུལ་གྲུ་གཉིས་ཀྱི་དུས་ཆེན་གལ་ཆེ་ཤོས་ཤིག་རེད། རྒྱ་ནག་གི་ལྒང་བུ་ཐའེ་ཝན་གྱི་མཚོ་ཁའི་མཁའ་དབྱིངས་སུ་འཕུར་སྐྱོད་བྱ་བཞིན་པའི་ཐད་ཐའེ་ཝན་གྱིས་ཡང་ཡང་རྒྱ་ནག་ལ་སྐྱོན་བརྗོད་བྱ་བཞིན་པར་སོང། ཟླ་བ་སྔོན་མ། རྒྱ་ནག་གིས་ངོས་ལེན་མ་བྱས་པའི་ཐོག་ལྒང་བུ་དེ་ཚོ་ནི་གནམ་གཤིས་རིག་པའི་ཆེད་དུ་ཡིན་པ་དང་ཐའེ་ཝན་གྱིས་གནས་ཚུལ་ཆེན་པོ་བཟོས་ནས་ཆབ་སྲིད་ཀྱི་ལག་ཆར་བེད་སྤྱོད་བྱ་མི་ཉན་ཞེས་བཤད་ཡོད་པ་རེད། རྒྱ་ནག་གི་གནམ་དམག་གནམ་གྲུ་ཡང་འཆར་ཅན། ཡུལ་གྲུ་གཉིས་ཀྱི་མཚོ་ཁའི་ཡུར་བུའི་ས་མཚམས་བརྒལ་ནས་ཐའེ་ཝན་གྱི་ཕྱོགས་སུ་འཕུར་སྐྱོད་བྱ་གི་ཡོད་པ་དང། རྒྱ་ནག་གིས་ཡུར་བུའི་ས་མཚམས་ཀྱི་ས་ཐིག་མཐོང་གི་མེད་ལུགས་བཤད་ཀྱི་ཡོད་འདུག་ཟླ་བ་སྔོན་མ་ཐའེ་ཝན་གྱི་སྲིད་འཛིན་གཞོན་པ་ལས་ཐོག་ལའེ་ཆིང་སི། སྲིད་འཛིན་དུ་འོས་འདེམས་བྱུང་ཡོད་པ་དང། རྒྱ་ནག་གིས་ཁོང་ནི། ཧ་ཅང་ཉེན་ཁ་ཆེ་བའི་ཁ་བྲལ་རིང་ལུགས་པ་ཞིག་ཡིན་པའི་འགྲེལ་བརྗོད་བྱ་ཡི་ཡོད་པ་རེད། ཡང་གནས་ཚུལ་གཞན་ཞིག་ནང། ཨ་མི་རི་ཀའི་གྲོས་ཚོགས་འོག་མའི་རྒྱ་ནག་ལས་དོན་ཚོགས་ཆུང་གི་ཚོགས་གཙོ Mike Gallagher མཆོག་གྲོས་ཚོགས་ཀྱི་འཐུས་མིར་བསྐྱར་དུ་བཞེངས་རྒྱུ་མིན་ཞེས་གསུངས་བཞག་རེས་གཟའ་སྤེན་པའི་ཉིན་སྐུ་ཞབས Mike Gallagher མཆོག་གིས་ཁོང་བསྐྱར་དུ་གྲོས་ཚོགས་ཀྱི་ཚོགས་མིའི་འོས་མིའི་ཁོངས་སུ་བཞེངས་རྒྱུ་མིན་ཞེས་གསུངས་བཞག་དགུང་གྲངས་སུམ་ཅུ་སོ་དགུ་ལ་ཕེབས་པའི་གྲོས་ཚོགས་ཀྱི་འོག་མའི་འཐུས་མི་ཁོང་གིས་སྐབས་བཞིའི་རིང་གྲོས་ཚོགས་ཀྱི་འཐུས་མི་གནང་ཡོད་པ་དང་རེས་གཟའ་སྤེན་པའི་ཉིན་ཁོང་གིས་སྤྱི་བསྒྲགས་ཤིག་སྤེལ་བའི་ནང། ཨ་མི་རི་ཀའི་རྩ་ཁྲིམས་བཟོས་གནང་མཁན་ཚོས་མི་ཚེ་ཧྲིལ་པོ་འོས་འདེམས་བྱས་པའི་འཐུས་མི་བྱས་ནས་བསྡད་རྒྱུའི་དགོངས་པ་དེ་འདྲ་བཞེས་གནང་ཡོད་པ་མ་རེད་དེ་འདྲ་སོང་ཙང་ངས་བསྐྱར་དུ་འོས་མིའི་ཁོངས་སུ་བཞེངས་འདོད་མེད་ཅེས་གསུངས་བཞག་བདུན་ཕྲག་སྔོན་མའི་རེས་གཟའ་མིག་དམར་ཉིན་ཁོང་དང། གཞན། སྤྱི་མཐུན་ཚོགས་པའི་འཐུས་མི་གསུམ་གྱིས་སྲིད་འཛིན་ཇོ་བྷ་དན་མཆོག་གིས་དབུ་འཁྲིད་པའི་སྲིད་གཞུང་གིས་རྒྱལ་ནང་བདེ་སྲུང་དྲུང་ཆེ་ཨེ་ལི་ཇཱན་དར་མཱ་ཡོ་ཀོས་མཆོག་ལ་ནག་ཉེས་སྐྱོན་འཛུགས་བྱས་ནས་ལས་གནས་ནས་ཕྱིར་འབུད་བྱ་རྒྱུར་རྒྱབ་སྐྱོར་གནང་མེད་པ་དང། སྤྱི་མཐུན་ཚོགས་པའི་འཐུས་མི་གཞན་ཚོས་ཁོང་གི་མཐའ་བསྐོར་ནས་ཁོང་ལ་རྒྱལ་ནང་བདེ་སྲུང་གི་དྲུང་ཆེ་ཕྱིར་འབུད་བྱ་རྒྱུར་རྒྱབ་སྐྱོར་བྱ་དགོས་པའི་ནན་སྐུལ་བྱས་ཡོད་ཀྱང། ཁོང་གིས་ཁོང་རང་ཉིད་ཀྱི་ཐག་གཅོད་དེ་ལ་འགྱུར་བ་བཏང་མེད་པ་རེད། ཁོང་གིས Wall Street Journal ཞེས་པའི་གསར་ལས་ཁང་ལ། རྒྱལ་ནང་བདེ་སྲུང་གི་དྲུང་ཆེ་ལས་གནས་ནས་ཕྱིར་འབུད་གཏོང་རྒྱུ་དེས་ཨ་མི་རི་ཀ་དང་མེག་སི་ཀོ་ཡི་ས་མཚམས་སུ་འཕྲད་བཞིན་པའི་དཀའ་ངལ་དེ་སེལ་ཐུབ་ཀྱི་མ་རེད་ལ། དེས་ཧ་ཅང་ཉེན་ཁ་ཆེ་བའི་ལམ་སྲོལ་ངན་པ་ཞིག་ཆགས་ནས་མ་འོངས་པར་སྤྱི་མཐུན་ཚོགས་པར་ཡང་གནོད་ཀྱི་རེད་ཅེས་གསུངས་བཞག། དེ་ནས་གཞོན་སྐྱེས་དང་ཤེས་ཡོན་གྱི་ལེ་ཚན་ནང། བོད་རིགས་གཞོན་སྐྱེས་བསྟན་འཛིན་རབ་དགའ་ལགས་ཀྱིས་ནང་ཆོས་དང་ཚན་རིག་ལ་སློབ་སྦྱོང་བྱས་པའི་བརྒྱུད་རིམ་གྱི་སྐོར་གླེང་མོལ་ཞུས་པ་ཞིག། ཡེ་ཤེས་ཟླ་བ་ལགས་ཀྱིས་སྙན་སྒྲོན་ཞུས་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གཞོན་སྐྱེས་དང་ཤེས་ཡོན་ལེ་ཚན་གསན་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། ཐེངས་འདིའི་ལེ་ཚན་གཙོ་སྐྱོང་ཞུ་མཁན་ཡེ་ཤེས་ཟླ་བ་ཡིན། དེ་རིང་གི་ལེ་ཚན་ནང་ཨ་ནི་བསྟན་འཛིན་རབ་དགའ་ལགས་དང་ལྷན་དུ་ཁོང་རང་ཉིད་ཀྱི་མི་ཚེའི་ནང་ཨ་ནི་ཤེས་ཡོན་དང་འབྲེལ་བའི་ཐོག་ལ་ད་ཅིག་འབད་བརྩོན་གནང་ཕྱོགས་རེད་དེ་ག་ནང་བཞིན་གྱིས་ད་ད་ལྟའི་ཆ་ལ་ཨ་ནི་ལྷོ་ཀོ་རི་ཡ་ནང་རྟེན་གཞི་བྱས་པའི Seoul National University ནང་ད་གཙུག་ལག་སློབ་གཉེར་ཁང་དེའི་ནང་ལོགས་ལ་ད་ཉམས་ཞིབ་པའི་ཕྱག་ལས་གནང་མུས་ཆགས་བསྡད་ཀྱི་འདུག་ཨ་ནི་ཁོ་རང་གི་ལོ་རྒྱུས་མདོར་བསྡུས་ཙམ་ཅིག་ཞུས་པ་ཡིན་ན། ད་ཅིག་གཞི་རིམ་གྱི་སློབ་སྦྱོང་མང་ཆེ་བ་དེ་ད་ལྟ་ཐེངས་འདིའི་བོད་ཕྲུག་ཁྱིམ་སྡེ་ནང་འདུག་སེ་གནང། དེ་ནས་འཛིན་རིམ་བཅུ་པ་ནས་བཅུ་གཉིས་བར་དེ་ད་ལྟ་ང་ཚོ Dehradun ལ་ཆགས་པའི་བོད་ཁྱིམ་གྱི་ད་ལྟ་སེ་ལ་ཀུའི་བོད་ཁྱིམ་ནས་འདུག་སེ་ཚན་རིག་ཐོག་ལ་སློབ་སྦྱོང་གནང། དེ་ནས་ཨ་རི་ལ་ཕྱིན། ཨ་རི་ནས་ད་ལྟ་ད་ཅིག་ཉེ་བའི་གཙུག་ལག་རབ་འབྱམས་པ་དེ་ཡིས་ད་ལྟ་ད་ཅིག་འཛམ་གླིང་ནང་སྙན་གྲགས་ཆེ་བའི་ད་གཙུག་ལག་སློབ་གཉེར་ཁང MIT དེ་ནས་ད་ཅིག་ཉེ་བའི་གཙུག་ལག་རབ་འབྱམས་པའི་སློབ་སྦྱོང་དེ་འདུག་སེ་གནང། དེའི་རྗེས་ལ་ཨ་རི་ནང་ད་ལྟ་ད Michigan གཙུག་ལག་སློབ་གཉེར་ཁང་ནས་ཨ་ནི་འབུམ་རམས་པའི་འདུག་སེ་སློབ་སྦྱོང་དེ་འདུག་སེ་གནང། ཨ་ནི་བུ་རམ་པའི།

ཐོག་མར་ཁྱེད་རང་གིས་དཔེར་ན་གཞི་རིམ་གྱི་སློབ་སྦྱོང་རེད་རེད་བ། དེ་ཚོ་ཅིག་གནང་པའི་བརྒྱུད་རིམ་ལ་མར་ཅིག་ཕྱི་བལྟས་བྱས་པ་ཡིན་ན། ད་ལྟ་ད་ཁྱེད་རང་ཕ་གིར་ད་ཅིག་ལྷོ་ཀོ་རི་ཡ་གི་ནང་ལོགས་ད་ཅིག་གྲགས་ཆེ་བའི་གི་གཙུག་ལག་སློབ་གཉེར་ཁང་ཅིག་གི་ནང་ལོགས་ལ་ད་ཉམས་ཞིབ་པའི་ཕྱག་ལས་གནང་བསྡད་ཀྱི་ཡོད་རེད། ད་སློབ་སྦྱོང་དེ་གཙོ་བོ་ཅིག་ད་དེང་སང་འཛམ་བུ་གླིང་ནང་ལོགས་ལ་ཅིག་ཁ་ལོ། ད་སྐད་གྲགས་ཆེ་བས་ཀྱི་ད་ཅིག་དངོས་ཁམས་ཚན་རིག། ད་ང་ཚོ་དབྱིན་སྐད་ནས་ཞུས་པས་ན Physics། དེ་དང་ཐད་ཀར་འབྲེལ་བ་ཆགས་འདུག་ད་འདི་ནང་ལོགས་མར་འཛུལ་བས་ན་ད་ནང་ལོགས་ནང་གསེས་སྤེལ་མང་པོ་འདུག་བ་ལ། ཨ་ནི་ཁྱེད་རང་གིས་མར་ཅིག་ཕྱི་བལྟས་བྱས་ད་ལྟ་ཁྱེད་རང་བྱས་ན་ཕལ་སྐད་ཉམས་ཞིབ་པའི་ཕྱག་ལས་གནང་བསྡད་ཀྱི་ཡོད་རེད་བ། ཅིག་ཕྱི་བལྟས་བྱས་པ་ཡིན་ན་ད་ལྟ་སོ་སོ་སླེབས་ས་བཞོ་ར། དེ་ཡིས་སོ་སོ་ཏག་ཏག་ཅིག་ལ་ངོས་འཛིན་གྱི་ཡོད་ན་ཡང་སྔོན་མ་ཆུང་ཆུང་སྐབས་སུ་ཁྱེད་རང་ལ་དམིགས་ཡུལ་ཅིག་ཡོད་པ་དེ་སྒྲུབ་པ་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་པས་ཡང་དམིགས་ཡུལ་འགྱུར་བ་ཅིག་ཡོད་པ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་པས། ལའོ། ད་སྤྱིར་བཏང་ནས་དམིགས་ཡུལ་ལབ་ཡས་དེ་ཅིག་ད་སོ་སོ་གི་ག་ཚོད་ཅིག་མཐོང་རྒྱ་ཐོས་རྒྱ་ལ་དཔགས་པའི་དམིགས་ཡུལ་འགྱུར་བ་འགྲོ་གི་འདུག་ཨ། ཡིན་ན་ང་རང་ཆུང་དུས་ནས་ཡ་མཚན་པོ་རུ་བརྗོད་ཅིག་ད་བོད་པའི་སྤྱི་ཚོགས་ནང་ཡོད་རེད་དེ་ཡིན་པ་ཡིན་ན་དམིགས་ཡུལ་ཆེན་པོ་ཟིན་ངེས་ཅིག་ཡིན་རོགས། ང་རང་དེ་འདྲ་ཞི་བ་དེ་བ་ཡིན་ན་དེ་འདྲའི་ཕྱི་ལོགས་ནས་མི་དེ་ཚོ་སྐད་ཆ་དྲིས་དུས་ཁྱེད་རང་ག་བྱེད་ཀྱི་ལབ་དུས་ང་རང་དེ Astronaut བྱེད་འདོད་པ་ཡོད་ལ་ལབ་སྲོལ་ཡོད། དྲང་པོ་བཤད་ན་ད་འདི་ང་ཚོའི་གི་ཅིག་མཐུན་རྐྱེན་གི་ཆ་ནས་གོ་སྐབས་ཆ་ནས་ད་མི་སྲིད་པ་འདྲ་པོ་ཆགས་ཀྱི་འདུག་བོད་པའི་སྤྱི་ཚོགས་ནང་ལོགས་ལ་ད། ཡིན་པ་ཡིན་ན་སྤྱིར་བཏང་ནས་སོ་སོ་གི་ད་ཅིག་ཚན་རིག་ལ་ཆུང་དུས་ནས་སྤྲོ་བ་ཡོད་རོགས། ཡིན་པ་ཡིན་ན་ད།

ཨཱ་ནི་དེ་ནས་ད་འཛིན་རིམ་དགུ་པ་བཅུ་པ་སླེབས་དུས་ཨཱ་ནི་ང་ཚོས་ཚན་རིག་ཡིན་པ་ཡིན་ན་ཅིག་ད་སྔར་ལས་གཏིང་ཟབ་རུ་འགྲོ་དུས་ལྷག་པར་དུ་ད་ཅིག་ཨང་རྩིས་ཀྱི་ཐོག་ནས་ཅིག་དངོས་ཁམས་ཚན་རིག་དེ་མར་གཏན་འབེབས་བྱེད་ཡོང་དུས་དམིགས་བསལ་གྱི་ཨང་རྩིས་ཀྱི་ད་ཅིག་དེ་ད equation ཞུ་དགོས་རོགས་དེ་འདྲའི་གི་ཐོག་ནས་སྟབས་བདེ་པོ་ཁ་ཤས་ཀྱི་ཐོག་ནས་ཨ་ནི་ཅིག་འཛམ་བུ་གླིང་འདིའི་ནང་ལོགས་མཐོང་བའི་ཡུལ་ཆོས་ཀྱི་གཟུགས་ཅན་དངོས་པོ་གྱི་གཡོ་འགུལ་ག་འདྲ་བྱེད་ཀྱི་ཡོད་མེད་ད་རྣམ་གཞག་མང་པོ་ཅིག་གཏན་འབེབས་བྱེད་ཐུབ་ཀྱི་ཡོད་དུས་ངས་ཨང་རྩིས་དེ་ཤུགས་ཆེན་པོ་ཞེ་པོ་ཅིག་ཡིན་པ་ཅིག་ཚོར་སྣང་སླེབས་སོང་བ་དེ་བརྒྱུད་ནས་དངོས་ཁམས་ཚན་རིག་དེ་གཏན་འབེབས་བྱས་ཡོང་དུས་ངས་ད་འདི་དངོས་གནས་ཅིག་ཡ་མཚན་པོ་ཅིག་དང་དངོས་གནས་སྦྱང་དུ་རུང་བ་ཅིག་རེད་འདུག་བསམས་སོང་རོ། ཨ་དེ་འདྲ་བྱས་ནས་ཅིག་འབུར་དུས་ཅིག་སྦྱང། ཨ་མཐོ་རིམ་སློབ་གྲྭ་སླེབས་དུས་ད་ཅིག་ཚན་རིག་སྦྱང་བ་ཡིན་ན་ད་མ་འོངས་མདུན་ལམ་ག་རེ་ལབ་དུས་ད་ཉམས་ཞིབ་དེ་རང་བཞིན་གྱིས་སླེབས་ཡོང་གི་འདུག་ཨ་དེ་ནས་ཉམས་ཞིབ་ལ་ང་རང་ཡང་ཅིག་ད་ལྟ MIT ལ་ཡོད་དུས་ང་རང་ཐད་ཀར་ད་དགེ་རྒན་ཆེན་མོའི་མཉམ་དུ་ཉམས་ཞིབ་བྱེད་ཡས་གོ་སྐབས་དེ་འདྲ་ཐོབ་ཀྱི་འདུག་ཨ་ཉམས་ཞིབ་ལ་གང་ཇི་ཙམ་གྱིས་སོ་སོས་ཀྱིས་ཉམས་མྱོང་བསགས་པ་དེ་ཙམ་གྱིས་སོ་སོས་ཀྱིས་ད་ཅིག་སྤྲོ་བ་འཕེལ་ཡས་དང་དབྱིངས་འཕེལ་ཡས་འབྱུང་གི་འདུག

ད་ང་ཚོ་ཕལ་ཆེར་འཛིན་རིམ་འདི་གཅིག་འཛིན་གྲྭ་འགྲོ་སྟངས་དེ་བྱས་པས་ན་ད་ལོ་མཉམ་འདྲ་པོ་ཆགས་ཡོང་གི་འདུག་ཉིས་སྟོང་བཅུ་གཅིག་བཅུ་གཉིས་ཡོལ་ཡིན་འདུག་འཛིན་གྲྭ་བཅུ་གཉིས་ཐུགས་སུ་ཐོན་པའི་གནས་སྟངས་ཆགས་ཀྱི་འདུག་ད་དེ་སྔ་ངས་དྲན་པ་ལ་དྲན་པ་བྱས་པས་ན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་ལྟའི་བོད་ཁྱིམ་གྱི་ད་ཅིག་གླིང་ག་ཡིན་པ་ཡོད་དེ་འདྲ་ཅིག་སྐབས་སུ་བཀའ་ག་རེ་སྩལ་ཡོད་རེད་ཞུས་པས་ན་ང་ཚོ་བོད་པའི་སྤྱི་ཚོགས་ནང་ལ་འབུམ་རམས་པའི་སློབ་སྦྱོང་ད་ཅིག་གནང་མཁན་དེ་ཧ་ཅང་གི་ཉུང་ཉུང་རེད། སྐྱབས་མགོན་མཆོག་ཕྱི་རྒྱལ་ཁག་ཏུ་ཆིབས་བསྒྱུར་བསྐྱངས་པའི་སྐབས་སུ། ཨ་ནི་གཙུག་ལག་སློབ་གཉེར་ཁང་གྲགས་ཅན་དེ་ཚོའི་ནང་ལོགས་ལ། རྒྱ་རིགས་ཀྱི་ད་འབུམ་རམས་པ་རེ་གཉིས་ཅིག་སློབ་སྦྱོང་གི་གོ་གནས་ཚད་མཐོ་པོ་འཛིན་མཁན་གྱི་དེ་འདྲ་མང་པོ་ཞིག་འདུག་དེ་འདྲ་ཅིག་བཀའ་དཔྱད་ཕེབས་ཡོད་རེད། དེའི་རྗེས་ལ་ང་ཚོའི་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ། ཨ་ནི་ད་འབུམ་རམས་པའི་སློབ་སྦྱོང་ལབ་ཡས་དེའི་ལ་མི་ཚང་མས་ཅིག་དོ་སྣང་བྱེད་ཡས་དང། ད་དེ་དུས་དུས་ཀོང་པོ་བཞུར་བ། ད་ནི་དཔེ་མཚོན་ཙམ་ཞུས་པས་ན་ཉིས་སྟོང་བཅུ་གཅིག་གི་ང་ཚོའི་སྲིད་སྐྱོང་འོས་བསྡུ་སྐབས་སུ་ང་ཚོའི་སྲིད་ཟུར།

དེའི་སྐབས་སུ་དེ་འདྲ་ཚོར་ཡོད་ན། ཡང་འབུམ་རམས་པ་དེའི་རྗེས་ལ་གྱང་གིས། ཅིག། ལྟོས་ལ་སོ་སོའི་སློབ་སྦྱོང་ནང་ལོགས་ལ་འཛུལ་བྱས་དབྱིངས་ཅིག་སླེབས། ད་དེའང་སོ་སོའི་མུ་མཐུད་ད་ཅིག་ཤར་བསྐྱོད་བྱེད་ཀྱི་ཡིན་དེ་ནས་སོ་སོ་ལ་རྙེད་པ་ཞིག་རྙེད་ས་རེད་བསམ། བྱས་མདུན་དུ་ཕྱིན་པ་ཡིན་ན་གང་འདྲ་ཡིན་ན། ད་སྤྱིར་བཏང་འབུམ་རམས་པ་སློབ་སྦྱོང་བྱེད་ཡས་ལ་ད་རྐྱེན་མང་པོ་ཞིག་འཕྲད་ཡོད་རེད་བ། ད་ཁྱེད་རང་གོང་དུ་གསུངས་པ་ནང་བཞིན་རེད། གོང་ས་མཆོག་གིས་ཡང་ནས་ཡང་དུ་ད་ཅིག་ང་ཚོའི་རིགས་གཅིག་རྐང་འཛིན་བྱེད་དགོས་རེད་གསུང་གི་འདུག་བ།

ཞིབ་འཇུག་བྱས་བྱས་ནས་སོ་སོ་གི་དེབ་ཅིག་བཏོན། ཡང་དེའི་ཐོག་ནས་ད་འབུམ་རམས་པ་ཐོབ་ཡོང་དགོས་པ་རོ། ཡིན་པ་ཡིན་ན་ད་དེ་འདྲའི་གི་ལོ་མང་པོ་ཅིག་ད་ཅིག་དཀའ་ལས་བྱས་ཅིག་ད་ཉམས་ཞིབ་ལ་དེའི་ལ་ཏན་ཏན་གོང་ས་མཆོག་གི་ད་ད་བཀའ་ཕེབས་པ་འདི་གི་ངས་ཏན་ཏན་རྐྱེན་བྱས་སོང་དྲན་གི་འདུག་ཅིག་ང་ཚོའི་བོད་པའི་སྤྱི་ཚོགས་ནང་ལ་ད་སོ་སོ་འགན་ག་ཚོད་ཡོད་ན་མེད་ན། ང་རང་འདྲ་བོ་ཅིག་ན་དེ་འདྲའི་བྱེད་ཐུབ་ཡས་གི་ནུས་པ་ཅིག་ད་གོ་སྐབས་ཅིག་ཐོབ་ཡས་རེད་རོ། དེ་ཡིན་དུས་འདི་ཡང་ཅིག་ངས། བེད་སྤྱོད་མ་བཏང་བྱས་ཡང་ཅིག་ད་ཆུད་ཟོས་བཏང་བ་ཡིན་ན་རེད་ད་ང་རང་ཡིན་ན་ཕངས་པོ་འདྲ་བོ་ཅིག་མཐོང་སྲིད་རོ། ཡིན་པ་ཡིན་ན་ངས་འབུམ་རམས་པ་བྱས་པ་འདི་ཡང་ངས་ཅིག་བོད་པའི་སྤྱི་ཚོགས་ལ། ཅིག་ག་ལ་བ་རེད་ཞབས་ཕྱི་ཞུ་བ་ཞིག་ཏུ་བྱས་དེ་འདྲས་ངས་ཞུ་གི་མེད་རོ་ང་རང་སོ་སོ་ཡི་ལྟར་སྤྲོ་བ་ཡོད་ཙང་བྱས་པ་ཡིན། ཡིན་པ་ཡིན་ན་ད་ཅིག་འདི་བརྒྱུད་ནས་ད་སྐུ་མདུན་གྱི་བཀའ་ཅིག་འགྲུབ་གི་རེད་བསམ་བྱས་འདི་ཡིན་ཡང་ཤུགས་རྐྱེན་ཏན་ཏན་ཐེབས་སོང་དྲན་གི་འདུག་ལགས། ད་གནད་དོན་གལ་ཆེ་བ་གཅིག་དེ་ད་རིམ་པས་ད་ལྟ་ང་ཚོ་ད་ལྟ་དེ་བགྲོ་གླེང་ནང་ལོགས་ལ་གཙོ་བོ་ཡང། ཁ་སང་ད་ཉིན་ཤས་གོང་ལ་ད་ལྟ་བོད་ཀྱི་དཔེ་མཛོད་ཁང་གིས་གོ་སྒྲིག་བྱས་པའི་གི་སྣང་ཚུལ་དང་གནས་ཚུལ་གྱི་བགྲོ་གླེང་ཐོག་ལ་དུ་ཁྱེད་རང་ཆ་ཤས་བཞེས་ཡོད་རེད། ཨ་ནི་ཁྱེད་རང་ཡང་ཅིག་ཚན་རིག་པ་ཅིག་ཡིན་པས

ཨང་རྩིས་ལབ་སོང་ན་ཡང་སློབ་ཚན་ཆ་ཚང་རོ་བྱོས་ར་ད་སྡེ་ཚན་ཚང་མ་གོ་ཡས་རོ་ཅིག་ང་ཚོ་བོད་པ་ནང་ལོགས་སུ་སྲོལ་རྒྱུན་གྱི་རིག་གནས་ལ་ཅིག་བལྟས་པ་ཡིན་ན་དགེ་བཤེས་ལྷ་རམས་པ་ཟེར་སོང་བ་ད་ང་ཚོ་དེང་སང་ཕྱི་རྒྱལ་གྱི་འབུམ་རམས་པ་ལབ་ཡས་ཀྱི་གནས་ཚད་དེ་གཅིག་པ་རེད་དོ་ད་གཞུང་ཆོས་བཀའ་པོད་ལྔ་ད་ཆ་ཆ་ཚང་གཟིགས་དགོས་ཀྱི་ཡོད་རེད་བ་དེ་གཉིས་པ་ཧེ་བག་རོ་གང་འདྲ་གཟིགས་ཡོད་ན། ད་རེད་སྤྱིར་བཏང་ནི་ད་འདི་རེད། ང་ཚོའི་གིས་སྔར་གཏན་འབེབས་བྱས་བྱ་བྱོས་ཀྱི་ད་ཅིག་ཨང་རྩིས་ཀྱི་ད་དཔེར་བྱས་ན་ཨང་རྩིས་རུ་ཆ་མཚོན་པ་ཡིན་ན་རོ། ད་ཨང་རྩིས་ནང་འབུམ་རམས་པ་བྱས་པ་ཡིན་ན་འདི་ནང་ཁྱེད་རང་གསུངས་པ་ནང་བཞིན་གྱི་ནང་གསེས་ཀྱི་སྡེ་ཚན་མང་པོ་ཅིག་ཡོད་རོ། ཨ་ནི་དེའི་ནང་ལོགས་ད་འབུམ་རམས་པའི་གི་དམིགས་ཡུལ་ག་རེ་ཞུས་པ་ཡིན་ན། སྔར་མེད་པ་ཅིག་གསར་པ་ཅིག་སོ་སོས་རྙེད་པར་བྱེད་དེ་རོ། སྔར་ཡོད་པ་དེ་སྒང་ལ་མཁས་པ་བྱས་པ་ཙམ་འབུམ་རམས་པ་རྩིས་ཀྱི་མ་རེད་རོ། ཨ་ནི་སྔར་མེད་པ་ཅིག་གསར་པ་ཅིག་སོ་སོས་བཤད་པ་ཡིན་ན་རང་བཞིན་གྱིས་དེའི་ཐོག་ལ། ད་བརྗོད་བྱ་དེའི་ཐོག་ལ་སོ་སོའི་མཁས་པ་ཆགས་འགྲོ་གི་རེད། ག་རེ་ལབ་ན་འདི་སྒང་ལ་ད་གཞན་དང་མི་འདྲ་བར་སོ་སོའི་དུས་ཚོད་བཏང་ཡོད་རེད། ད་འདི་གི་ཅིག། ནང་གསེས་ཀྱི་གནད་དོན་མང་པོ་ཅིག་རེད། སོ་སོའི་གནད་འགག་མང་པོ་ཅིག་ད་སོ་སོ་མ་གཏོགས་མི་གཞན་པས་མཁྱེན་གི་མ་རེད། དེ་ཡིན་དུས་རང་བཞིན་གྱི་འདི་ཐོག་ལ་སོ་སོའི Expert མཁས་པ་ཆགས་འགྲོ་གི་རེད། ད་ད་ལྟ་གཅིག་ནས་ད་ད་ག་རང་འདི་ཐོག་ནས་མཁས་པ་ཅིག་ཏུ་ཡོད་རེད་ཡིན་པ་ཡིན་ན། གཞི་རྩའི་གི་རྨང་ཨང་རྩིས་ཀྱི་རྨང་གཞི་ཅིག་ཡོད་རེད། དཔེར་ཆ་བཞག་ན་ཨང་རྩིས་ཀྱི་གོ་རྟོགས་དེ་གང་ལ་གང་འཚམ་ཅིག་མཐོ་པོ་མ་སླེབས་པ་ཡིན་ན་འབུམ་རམས་པའི་ཉམས་ཞིབ་ལ་ཞུགས་ཐུབ་ཀྱི་མ་རེད། རེད་བ། དེ་ཡིན་དུས་ཨང་རྩིས་འབུམ་རམས་པའི་སློབ་སྦྱོང་བྱེད་མཁན་ཞིག་ཡིན་པ་ཡིན་ན་ཁོ་རང་གིས་ད་ཅིག་ནང་གསེས་ཀྱི་སློབ་ཚན་མང་པོ་ཅིག་ཡོད་རེད་བ་དེ་ནང་ལོགས་ལ་གང་ལ་གང་འཚམ་གྱི་གོ་རྟོགས་ཡག་པོ་ཅིག་ཡོད་རེད། ཡིན་པ་ཡིན་ན། བརྗོད་གཞི་ཡོད་ཚད་ཐམས་ཅད་ནང་ལོགས་ལ་ཡང་ཁོ་རང་གིས་ཅིག་གསར་གཏོད་བྱེད་ཐུབ་ལབ་ན་བྱེད་ཐུབ་མ་རེད་བ། དེ་ཡང་ཅིག་དུས་དང་སོ་སོ་གི་ནུས་པའི་དབང་གིས་རེད་བ། ཡིན་པ་ཡིན་ན་དེ་རྨང་གཞིའི་གི་ད་གོ་རྟོགས་དེ་ཏན་ཏན་དགོས་རེད་རྨང་གཞིའི་གི་གོ་རྟོགས་དེ་ཡིས་ང་ཚོའི་འཛིན་རིམ་བཅུ་པ་ཐོན་པ་དང་བཅུ་གཉིས་ཐོན་པ་ཙམ་མ་རེད་བ། ཨ་ནི་ཉེ་བའི་གཙུག་ལག་རབ་འབྱམས་པ། དེ་མ་ཡིན་པ Masters གི་སློབ་སྦྱོང་ཡོད་རེད་བ། དེའི་བར་དུ།

ད་དེ་ཚོ་ཞིབ་མཐོང་ཡོད་ཙམ་པ། ང་ཚོ་སློབ་གྲྭའི་སྐབས་སུ་སློབ་ཕྲུག་མང་ཆེ་གི་དམིགས་ཡུལ་དེ་ཡང་མིན་ན་རྗེས་མ་ཅིག་ད་ཅིག་གོང་གསུངས་པ་ནང་བཞིན Astronaut ད་འཛམ་གླིང་ཕྱི་ལ་ད་ཅིག་ག་ལོ་འགྲོ་ཡིན་ཟེར་བ་ར་ད་ང་ཚོ་དེ་འདྲ་འགྲོ་ཆེ་ཡང་ཚན་རིག་པ། བྱེད་ཀྱི་ཡིན་ལབ་མཁན་དེ་འདྲ་མང་པོ་ཞིག་ཡོད་རེད་ད་དེ་སྐབས་སུ་ང་ཚོ་སྤྱི་ཚོགས་ནང་ལོ་ལ། ཕྱོགས་དང་སྒྲ་བཅས་ད་ཚན་རིག་པའི་མདུན་ལམ་ཡོད་མ་རེད་ད་ལྟའི་ང་ཚོ་སྤྱི་ཚོགས་ལ་བལྟས་པ་ཡིན་ན་དང་པོ་ཙག་སྒྲ་ཟུར་ཉན་བཅས་ཡོད་མ་རེད་ཟེར་ར། དེ་འདྲ་ཅིག་ང་ཚོ་ཅིག་གོ་ཡ་ཡོད་རེད་ཡང་སློབ་གྲྭའི་ནང་ལོགས་ལ་དགེ་རྒན་དང། ད་ཅིག་མདུན་ལམ་སློབ་སྟོན་པ་མང་ཆེ་བ་ཅིག་བསམ་བཏང་ཕྱོགས་དེ་དེ་འདྲ་ཆགས་ཀྱི་འདུག་གལ་ཏེ་སློབ་ཕྲུག་དེ་འཛིན་གྲྭའི་ནང་ལོགས་ལ་ཆ་བཞག་ན་ཨང་ཀི་དང་པོ་གཉིས་པ་ཅིག་ལེན་བསྡད་ཀྱི་ཡོད་པ་ཡིན་ན་མ་འོངས་པར་མདུན་ལམ་དེ་ངེས་པར་དུ་ཁོ་རང་ཚན་རིག་སྡེ་ཚན་ནང་འགྲོ་དགོས་ཡོད་པ་རེད་འཛིན་གྲྭ་བཅུ་གཅིག་བཅུ་གཉིས་ནས་མར་རེད་བ། དེ་འདྲ་ཡིན་ང་ཚོ་ད་གོ་ཡ་ཡོང་གི་ཡོད་རེད་བ། ཨ་ནི་ད་ཁྱེད་རང་གིས་གོང་གསུངས་སོང་ད་ཅིག་སོ་སོ་འཛིན་གྲྭ་བཞི་བ་དང་དེ་དུས་ནས་ཁོ་རང་ཚན་རིག་ལ་སྤྲོ་བ་ཞིག་ཡོད་གསུངས་གི་འདུག་བ། ཨ་ནི། ད་ལྟ་ཁྱེད་རང་གི་མཉམ་དུ་དེ་དུས་སྐབས་སུ་སློབ་ཕྲུག་མང་པོ་མཉམ་དུ་ཡོད་རེད། རྗེས་ལ་འཛིན་རིམ་བཅུ་གཉིས་དང་བཅུ་གཅིག་བཅུ་གཉིས་ཆ་ཚང་ཚན་རིག་ནང་སློབ་སྦྱོང་བྱེད་མཁན་མང་པོ་ཞིག་ཅིག་མཉམ་དུ་ཕེབས་ཡོད་རེད་བ། ད་ལྟ་མར་ཅིག་ཕྱི་བལྟས་བྱས་པ་ཡིན་ན། ཨ་ནི། ཁྱེད་རང་མཉམ་དུ་དངོས་གནས་ཅིག་ཚན་རིག་ལ་སྤྲོ་བ་ཡོད་མཁན་དང་ཁྱེད་རང་གི་ད་འཛིན་གྲོགས་རེད་ངོ་ཤེས་པ་རེད། ག་ཚོད་ཅིག་ལམ་ཀ་འདིའི་སྒང་ཏག་ཏག་ཅིག་བསྐྱོད་ཐུབ་ཡོད་ན། ད། འདི་རེད་དཔེར་བྱས་ན། ད་སོ་སོ་གི།

PhD ཐོན་དངོས་ཁམས་ཚན་རིག་རང་ཐོག་ཏུ་གནང་བའི་ཁོ་རང་ཡིན། ང་གཉིས་སྔོན་མ་ཆུང་དུས་གཅིག་པ་ཡིན་དེ་འདྲའི་བརྗོད་གཞི་དེ་འདྲའི་ཁར་སྤྲོ་བ་ཡོད་ག་དུས་དུས་ཚོད་སྟོང་པ་ཡོད་ན་དེ་འདྲའི་ཁ་ལ་ང་གཉིས་ཕན་ཚུན་དྲི་བ་བཏང་བགྲོ་གླེང་བྱེད་མཁན་རང་ཡིན། དེ་ལྟར་ཡིན་དུས་ཁོ་རང་ལ་ཡང་དེ་འདྲའི་གོ་སྐབས་ཅིག་བརྒྱུད་ནས་གཅིག་སོ་སོ་གི་སྤྲོ་སྣང་ཡོད་ཚད་ཀྱི་སློབ་ཚན་ལ་མུ་མཐུད་བྱས་ནས། རིགས་གཅིག་རྐང་འཛིན་གནང་བྱས་འབུམ་རམས་པ་ཐོན་ཡས་ཀྱི་གོ་སྐབས་ཅིག་བྱུང་གོ་སྐབས་ཐོན་པ་མ་ཟད་ད་ད་ལྟའི་ཆར་ལ་ཞིབ་འཇུག་གི་ད་གནས་ལ་ཞུགས་ཡོད་རེད། ཨ། དེ་འདྲའི་ད་ངའི་ཧ་གོ་ཡ་ལ་ཁ་ཤས་ཅིག་འདུག་ར་ཨ། ཡིན་པ་ཡིན་ན་ངའི་བསམ་པ་ལ་ཡང་ཅིག་ནུས་པ་ཡོད་མཁན་སྤྲོ་སྣང་ཡོད་མཁན་ཁ་ཤས་ལ་ཡང་གོ་སྐབས་མ་བྱུང་བྱས་ལྷག་བསྡད་པའི་དེ་འདྲ་ཡོད་ཀྱི་རེད་དྲན་གྱི་འདུག། ལགས་སོ། ད་ལྟ་གོང་གསུངས་སོང་བསྟན་འཛིན་ཀུན་གསལ་ལགས་བསྟན་འཛིན་ཀུན་གསལ་ལགས་ཡིན་ན་ང་ཚོ་དེ་སྔོན་ད་ལྟ་ཁོ་རང་དང་འབྲེལ་བའི་ཁ་ལ་ང་ཚོས་ད་བཅར་འདྲི་ཅིག་ཞུས་ཡོད་རེད། ལགས་སོ་ད་ངས་ད་ལྟ་དེ་རིང་ཡང་ཅིག་ཕན་ཚུན་གྱི་བགྲོ་གླེང་བྱས་གནད་དོན་གལ་ཆེ་བ་གཅིག་དེ། དུས་རྒྱུན་སྐྱབས་མགོན་རིན་པོ་ཆེ་གིས་བཀའ་ཡང་སེ་ད་བསྩལ་བསྡད་ཅིག་དེ། ད་ཅིག་ནང་ཆོས་ལབ་ཡས་དེ་ད་ཅིག་གྲྭ་བཙུན་ཙམ་གྱིས་སློབ་གཉེར་གནང་ཡ་ཅིག་མ་རེད། མི་སྐྱ་རེད་གཞོན་སྐྱེས་རེད་ད་ཚང་མས་ངེས་པར་དུ་སློབ་སྦྱོང་གནང་དགོས་ཀྱི་ཡོད་རེད་ཟེར་ནས་ད་བཀའ་ནན་ཡང་ནས་ཡང་དུ་ད་སྩལ་གནང་གི་ཡོད་རེད་བ། ཁྱེད་རང་བས་ན་ཅིག་ནང་ཆོས་ལ་དབྱིངས་སླེབ་སྟངས་རེད། ད་ང་ཚོ་ཆུང་ཆུང་སྐབས་སུ་ནང་ཆོས་ཀྱི་ཅིག་ག་རེ་ཟེར་གོ་སྟངས་དེ་མང་ཆེ་བ་ཅིག་གིས་གཅིག་མཚུངས་འགྲོ་འཆག་འགྲོ་དགོས་ར་བས་ན་ད་ཅིག་འབུ་མ་གསོད་ཨ་ནི།

ལགས་འོ་ད་ཞིབ་ཞིབ་ང་ལ་ངེས་པ་རྙེད་མདོག་ཁ་པོ་མི་འདུག་ར་ཞིབ་ཞིབ་ཀྱི་སློབ་སྦྱོང་བྱས་ཡོད་མ་རེད་གྲྭ་ལ་ཕྲན་བུ་ཅིག་བལྟས་ཡོད་ར་ཡིན་པ་ཡིན་ད་ཁྱེད་རང་གིས་གསུངས་པ་ནང་བཞིན་རེད་གཅིག་ནང་ཆོས་ལ་ཡིན་དུས་གཅིག་ང་ཚོ་གི་སྤྱི་ཚོགས་ཀྱི་མཐོང་སྣང་གཅིག་ཡོད་རེད་ར་གཅིག་ནང་ཆོས་ཀྱིས་རྐྱེན་པས་རིག་གཞུང་ལ་མཁས་པ་ཞིག་བཟོས་ཀྱི་རེད་བྱེད་སྟངས་བྱེད་ལུགས་ལ་མཁས་པ་འགྲོ་ར་ཡིན་པ་ཡིན་ན་ནང་ཆོས་ལ་ད་ཕྱོགས་གཅིག་ནས་བལྟས་པ་ན་གལ་སྲིད་ཕྱི་ནས་བསམ་བཏང་པ་ཡིན་ན་ད་ནང་ཆོས་ལ་དོན་གཉེར་ཞུ་ཡས་དེ་ལ་ངེད་ད།

ནང་པའི་མཁས་པ་དང་ཚན་རིག་པ་དེ་ཚོ་བགྲོ་གླེང་གནང་ཡོང་དུས། ང་རང་ཚན་རིག་སྤྲོ་སྣང་ཡོད་དུས་རང་བཞིན་གྱིས་ཚན་རིག་དང་ནང་ཆོས་ལ་ཅིག་དེ་འདྲའི་གྱི་བགྲོ་གླེང་བྱེད་སའི་གྱི་བཀའ་མོལ་གནང་སའི་གྱི་གཞི་ཅིག་འདུག་རང་ཐུན་མོང་བའི་གཞི་ཅིག་འདུག་དེའི་ག་རེ་ལ་ཅིག་ད་རྩད་གཅོད་བྱེད་འདོད་སླེབས་བྱས་ད་ནི་ནང་ཆོས་གྱི་ད་དེ་དཔེ་ཆ་དེ་བལྟས་པ་ཡིན་ན་རེད་དེ་འདྲ་ཡིན་ན་ཉེ་ལམ་བསམ་བཏང་པ་ཡིན་ན་ད་ནང་ཆོས་ལ་ངའི་བསམ་པ་ལ་ཅིག་ང་རང་འགྲོ་གྱིན་པ་ཡིན་ན་ཅིག་ད་མུ་མཐུད་ཅིག་རང་ད་ཅིག་རྒྱུན་རིང་པོ་རིང་ག་ད་ཅིག་དོན་གཉེར་བྱེད་ཡས་ཀྱི་ད་འདུན་པ་སླེབས་ལ།

ཨ་ནི། ཁྱེད་རང་གིས་ཅིག་གཟིགས་པས་ན་ནང་ཆོས་དང་ཚན་རིག་བར་ལ་འདྲ་བའི་ཆ་དང་འདྲ་བའི་ཆ་ག་རེ་ཡོད་མེད་དང་མི་འདྲ་བའི་ཆ་ག་རེ་ཡོད་མེད་རེད་བ་ད་ཚན་རིག་གིས་ཅི་ད་ནས་ལྟ་བ་ཁོ་རང་ངེས་པར་དུ་མཐོང་དགོས་གི་ཡོད་རེད་བ་ད་མངོན་སུམ་གི་ཐོག་ནས་ར་མཐོང་དགོས་གི་ད་ནང་ཆོས་ནང་ཡིན་པས་ན་ད་ང་ཚོ་རྗེས་དཔག་རེད་ད་ཅིག་མང་པོ་ཞེ་ཅིག་ཚད་མས་གྲུབ་ཡ་ལ་སོགས་པ་ད་མང་པོ་བྱུང་གི་འདུག་བ། ཁྱེད་རང་གི་སློབ་ཚན་དང་སློབ་སྦྱོང་བྱས་པའི་བརྒྱུད་རིམ་ནང་ལོགས་དང་ད་ཅིག་སོ་སོའི་སློབ་ཚན་དེ་ག་སོ་སོའི་ད་བུ་རམ་པ་ཐོན་དེ་ནས་ངེས་པ་ཞིག་རྙེད་བསྡད་ཡོད་རེད། ཨ་ནི། ཚུལ་བཞག་དེ་ནང་ཆོས་སློབ་སྦྱོང་བྱེད་ཡོང་དུས། དེ་རང་གཉིས་བར་ཞིབ་བསྡུར་བྱས་པས་ན་འདྲ་བའི་ཆ་དང་མི་འདྲ་བའི་ཆ་ག་རེ་ག་རེ་གཟིགས་ཡོད་ན། ལགས་སོ། ད་དེ། ལྷག་པར་དུ་ད་ལྟ་ང་ཚོ་བགྲོ་གླེང་འཚོགས་ཡོད་རེད་བ། ད་དེ་ནས་གསལ་ཡོང་གི་འདུག་ནང་ཆོས་དང་ཚན་རིག་བར་བྱ་བྱེད་བཀའ་མོལ་ཅིག་སླེབས་དུས། གཞི་རྩ་ནས་ད་ཅིག་ནང་ཆོས་དང་ཚན་རིག་གཉིས་ཀའི་ཐུན་མོང་བའི་ཆ་ག་རེ་ཞུ་བ་ཡིན་ན་ནང་ཆོས་ཡིན་པ་ཡིན་ན་ད་གཞི་ལམ་འབྲས་བུའི་རྣམ་གཞག་གསུངས་ཡོང་དུས། ང་ཚོས་ཀྱིས། ག་རེ་ཡིན་པ་ཡིན་ན་ད་ཅིག་ང་ཚོ་འཁོར་བའི་གནས་དེ་མ་རིག་པའི་རྐྱེན་གྱིས་རེད། མ་རིག་པ་ལབ་ན་དངོས་པོའི་གནས་ཚུལ་མ་ཤེས་པའི་རྐྱེན་གྱིས་རེད་ལབ་དུས་དངོས་པོའི་གནས་ཚུལ་ཇི་མ་ཇི་བཞིན་ཤེས་ཡས་དེ་གནད་འགག་ཆེན་པོ་ཞིག་རེད་འདུག་ནང་ཆོས་ལ

ད་མི་འདྲ་བའི་ཆ་ཞུས་པ་ཡིན་ན་མང་པོ་ཅིག་ཡོད་རེད་ཡང་དེ་ང་ཚོས་ངོས་ལེན་བྱེད་དགོས་རེད་དཔེར་ན་ཆ་བཞག་པ་ཡིན་ན་ཚན་རིག་གི་ད་ལྟའི་ཆ་ལ་ཅིག་གཟུགས་མེད་ཀྱི་ཤེས་པ་ལབ་ཡས་སྐད་ཆ་ཡོད་མ་རེད་ཟེར་བ་ཚན་རིག་ནང་ལོགས་ལ་ཕྱོགས་གཅིག་ནས་ཁ་ཆེ་ནས་ལབ་ཡིན་ན་ད་ལྟ་ང་ཚོས་དངོས་སུ་ཨ་ནི་མངོན་ཡས་དེ་འདྲ་གང་ཡང་མི་འདུག་ཐུག་ཡས་དེ་འདྲ་གང་ཡང་ཡོད་མ་རེད་ཤེས་པ་ལབ་ཡས་དེ་ང་ཚོས་འཕྲུལ་ཆས་ཀྱི་བརྟག་དཔྱད་བྱེད་བྱས་ཐུབ་ཡས་གང་ཡང་མི་འདུག་དེ་མེད་དུས་ཕྱོགས་གཅིག་ནས་ཤེས་པ་ལབ་ཡས་ད་ལྟའི་ཆ་ལ་རེད་རྗེས་མར་འགྱུར་བ་ཕྱིན་སྲིད་པ་འགྲོ་སྲིད་པ་ད་ལྟའི་ཆ་ལ་ཤེས་པ་ལབ་ཡས་དེ

ང་ཚོས་དབང་པོའི་ཤེས་པ་ལ་དངོས་སུ་འཇུ་ཡས་གང་ཡང་ཡོད་མ་རེད་བ། དེ་ཡིན་དུས་རྡུལ་ཕྲན་གྱི་རྣམ་གཞག་མང་པོ་ཅིག་ང་ཚོས་དངོས་པོ་རགས་པའི་ལས་ཀ་བྱེད་སྟངས་ནི་ཕ་པོ་ཡ་གཅིག་རེད་དོ། རིག་པ་བཏང་བྱས། ཚན་རིག་གིས། རྡུལ་ཕྲན་རང་ལ་མངོན་སུམ་དུ་ཕར་དཔྱད་པ་བྱེད་བྱས་མངོན་སུམ་གྱི་རྣམ་པ་ཅིག་ཤར་འདི་ལ་ཨ་ནི་ང་ཚོས་ཀྱིས་དཔྱད་པ་བྱེད་བྱས་འགྲོ་གི་ཡོད་རེད་བ། འདི་འགྲོ་དུས་སྐབས་རེ་སྐབས་རེ་ཡང་མི་མཐུན་པའི་ཆ་ཐོན་གྱི་མེད་ནམ་དྲན་གྱི་འདུག་རུང་བའི་ཕྱིར་ན་ང་ཚོས་དངོས་པོ་རགས་པའི་ལས་ཀ་བྱེད་སྟངས་ནས་རྡུལ་ཕྲན་དཔོག་པ་དང་དངོས་སུ་ཕ་གི་ལ་ད་ལྟའི་སྣང་ཚུལ་གྱི་དབང་དུ་བཞག་རུང་གནས་ཚུལ་ལ་ག་འདྲའི་ཡིན་མིན་བརྟག་དཔྱད་བྱེད་ཡོང་དུས་ཨ་ནི་མི་མཐུན་པ་ཐོན་ཡོང་གི་འདུག

མཉམ་ཞུགས་བྱས་པའམ་དེ་ནས་ད་དྲ་ཐོག་ནས་གཅིག་ཕེབས་ཚན་རིག་པ་དང ྋགོང་ས་མཆོག་བར་བགྲོ་གླེང་དེ་ཚོ་གཅིག་གསན་ཡ་ལ་སོགས་པ་དེ་འདྲ་བྱུང་ཡོད་རེད་བ། འདིའི་སྐབས་སུ་ཡང་སེམས་དང་སྲོག་གི་བགྲོ་གླེང་དེ་ད་ཅིག་ཤུགས་ཆེན་པོ་ཆེ་དར་ཁྱབ་ཕྱིན་བཞིན་པའི་སྐབས་དེ་ཁ་ཤས་ཀྱི་དེ་འདྲ་བསམ་ཚུལ་ཡོང་གི་འདུག་ད་དེའི་བསམ་ཚུལ་ཁོ་རང་ཚོས་བཤད་མཁན་ཚོ་མང་ཆེ་ཅིག་དུས་རྒྱུན་སྤྱི་ཚོགས་ནང་ཅིག་ཤེས་ཡོན་དང་འབྲེལ་བའི་སྒང་གཉིས་སུ་ངོས་འཛིན་ཡོང་རྒྱུ་དེ་འདྲ་རེད། ཉི་མ་ཐུགས་རྗེ་ང་ཚོ་སྐད་ཆ་བྱུང་བའི་སྐབས་སུ། ཚན་རིག་དང་སེམས་དང་སྲོག་གི་བགྲོ་གླེང་ལྟ་བུ་ཆ་མཚོན་པས་ན་ནུབ་ཕྱོགས་པའི་ཚན་རིག་པ་ཚོ་ཁོ་རང་ཚོ་ལ་དགོས་མཁོ་དང་ཁོ་རང་ཚོའི་ཁེ་ཕན་ལ་དམིགས་ནས་ཁོ་ཚོར་ཁེ་ཕན་མང་བ་ཡོད་རེད། ཚུར་ང་ཚོ་ནང་པའི་ངོས་ནས་ཡོད་ར། ནང་ཆོས། ལྷག་པར་དུ་ད་འདི་ན་མཉམ་ཞུགས་གནང་མཁན་མང་ཆེ་གཙོ་བོ ྋགོང་ས་མཆོག་བྱས། དེ་ནས་ད་ང་ཚོ་གདན་ས་ཁག་གི་དགའ་ལྡན་ཁྲི་རིན་པོ་ཆེ་ནས་བྱས་ནས་ད་ཅིག་ཕྱག་མཛོད་རེད་དེ་བཞིན་གྱི་ད་ཅིག་བླ་མ་དབུ་མཛད་རེད། མཁན་པོ་རེད། ཆ་ཚང་ཡོད་དུས་བསམ་པ།

ཨ་ནི་ད་ཅིག་དེང་སང་ཆ་མཚོན་པ་ཡིན་ན་ད་ལྟ་ད་ངའི་ཤེས་ཡ་ལ་ད་ལྟ་ཅིག་བཤད་གྲྭ་མང་པོ་བྱེད་དོ་གདན་ས་ཁག་ལ་ད་ཚན་རིག་བསྟི་གནས་ཁང་བཙུགས་ཡོད་རུ་བ་ཨ་ནི་དགེ་ལུགས་རྒྱུགས་སྤྲོད་ཡིན་པ་ཡིན་ན་ཚན་རིག་གི་ཆ་ཤས་ཤིག་འདུག་བ་དེ་འདྲས་ཡོད་པ་དེ་ཅིག་ཚུར་ང་ཚོའི་བོད་བརྒྱུད་ནང་བསྟན་ལ་ཁེ་ཕན་ཅིག་མེད་པ་ཡིན་ན་ངས་དེ་འདྲས་ཀྱི་ཅིག་སྐུ་ལས་བསྐྱོན་དགོས་ཆགས་གི་ཡོད་མ་རེད་བསམ་གི་འདུག་རུ་བ་ཨ་ནི་དེ་འདྲས་ཅིག་གལ་ཆེ་དོན་ཆེན་ཅིག་ལ་གཟིགས་བྱས

དེང་སང་གི་ཚན་རིག་ལ་མ་སྦྱར་བྱས་ཕྱིན་པ་ཡིན་ན་གཏིང་ཟབ་པོ་ཅིག་དང་ཡོངས་རྫོགས་པ་ཅིག་བཤད་ཁག་པོ་རེད་བསམ་གྱི་འདུག་ད་དེ་མ་ཤེས་པའི་དབང་དུ་བཏང་བྱས་ང་ཚོའི་ད་ལྟ་བར་དུ་སྐྱེས་བུ་དམ་པ་མང་པོ་བྱུང་བ་རེད་ཁོ་རང་ཚོ་ས་དང་ལམ་གྱི་ཡོན་ཏན་ས་ལམ་བགྲོད་བྱས་ཕྱིན་པ་རེད་འདི་རེད་དེ་ཡིན་པ་ཡིན་ན་ཡང་ད་ལྟའི་དུས་ལ་དུས་རབས་ཉེར་གཅིག་པའི་ནང་ལོགས་ལ་ཅིག་ནང་པའི་ཆོས་འདི་ཡང་ཅིག་མ་ཉམས་པ་བྱས། ཨ་ནི། ད་ལོ་བརྒྱ་ཕྲག་ཁ་ཤས་ཀྱི་རིང་གནས་ཐུབ་པ་གནས་ཐུབ་པ་ཙམ་མ་ཡིན་པ། ཐོས་བསམ་སྒོམ་གསུམ་གྱི་ཐོག་ནས་ང་ཚོས་ཉམས་ལེན་བྱས་ཏེ་གནས་པ་ལ། ངའི་བསམ་པ་ལ་ད་དེང་དུས་ཀྱི་མིའི་གི་བསམ་བློ་ཁྱད་ཆོས་དང་ཁོ་རང་ཚོ་གི་གར་ལ་ཆ་བཞག་མ་བཞག་འདི་ལ་དཔགས་པའི་འགྲོ་དགོས་རོགས། ཨ་ནི། དེང་སང་ང་ཚོ་ཡིན་པ་ཡིན་ན་ཅིག་གཞི་དངོས་པོའི་རྣམ་གཞག་དེ་ད་གཞི་དངོས་པོའི་རྣམ་གཞག་ཕྱི་གཟུགས་ཅན་གྱི་རྣམ་གཞག་དེ་ད་ཚན་རིག་ནས་ད་རབ་དང་རིམ་པ་གཏིང་ཟབ་པོ་ཞིག་གསུངས་ཡོད་རོགས་ད་ག་ཚོད་ཁས་ལེན་བྱས་ན་མ་བྱས་ན་རོགས་དེ་གསུངས་ཡོད་རེད།

ཕན་ཐོགས་མོད་དུ་གནོད་སྐྱེལ་གཏོང་གི་ཡོད་པ་རེད་དྲན་གི་འདུག་ལགས། ལགས་སོ། ད་ངས་ནམ་རྒྱུན་གཞོན་སྐྱེས་དང་ཤེས་ཡོན་ལེ་ཚན་མང་ཆེ་ནང་ལོགས་ལ་བཅར་འདྲི་ཞུས་པའི་སྐབས་སུ་དྲི་བ་གལ་ཆེ་བ་གཅིག་དེ་ད། ད་ཁྱེད་རང་ཡིན་པས་ན་ད་ཅིག་བོད་ཕྲུག་ཁྱིམ་སྡེ་ནང་དུ་སློབ་སྦྱོང་གནང། ད་བོད་ཕྲུག་ཁྱིམ་སྡེ་དང་མ་སུ་རི་བོད་ཁྱིམ་རེད་ད་གཏན་སློབ་རེད་ད་ད་ལྟ་ང་ཚོ་སམ་བྷོ་ཊ་བ། དེ་བོད་སློབ་འཛིན་ཚོགས་རེད་དེ་ཚོའི་འོག་སློབ་གྲྭ་ཡོད་པ་ཆ་ཚང་ནང་ལོགས་ད་ཅིག་སློབ་སྦྱོང་གི་རྒྱུད་རིམ་དེ་ད་གཅིག་མཚུངས་རུ་ཆགས་བསྡད་གི་འདུག་བ། ཤེས་ཡོན་སྤྲད་ཕྱོགས་དེ། ཁྱེད་རང་གིས་ད་ཅིག་མར་ཅིག་ཕྱི་མིག་བལྟས་པས་ན་ང་ཚོའི་སློབ་གྲྭའི་ནང་ལོགས་ལ་ཤེས་ཡོན་གྱི་སློབ་གསོ་སྦྱོང་བརྡར། དེ་ནང་བཞིན་གྱི་ཤེས་ཡོན་སྤྲད་ཕྱོགས་རེད་དེ་ཚོ། དེའི་སྐབས་སུ་ག་འདྲས་གཟིགས་ཀྱི་ཡོད་ན་ད་ད་ལྟ་དངོས་གནས་ང་ཚོ་ཡང་ཅིག་བོད་པའི་གཞོན་སྐྱེས་ལ་དཔགས་པའི་ཁ་ཚ་དགོས་གཏུགས་ཀྱི་ཅིག་དགོས་ཡ་གྱི་སློབ་གསོ་སྦྱོང་བརྡར། ག་འདྲས་འདྲ་པོ་ཞིག་དགོས་ཀྱི་ཡོད་ན་ད་ཅིག་འགྱུར་བ་འདྲ་པོ་ཞིག་དགོས་ཀྱི་ཡོད་ནམ་ཡང་དེ་སྔ་ནང་བཞིན་རང་ཅག་ཅིག་འགྲོ་དགོས་ཀྱི་ཡོད་ན་འདི་ཁྱད་པར་གཟིགས་ཀྱི་ཡོད་ན། ད་རེས་སྤྱི་བཏང་གཞི་རིམ་གཅིག་སློབ་གྲྭའི་གི་སྒྲོམ་གཞི་ད་ག་ལ་གང་ཙམ་ཁྱེད་རང་གསུངས་ནང་བཞིན་གཅིག་མཚུངས་རོགས། ཡིན་པ་ཡིན་ན་ཡང་གཅིག་དགེ་རྒན་རེ་རེ་གི་སློབ་ཁྲིད་གནང་གནང་ཕྱོགས་གི་ཐོག་ནས་ཡང་ཁྱད་པར་འགྲོ་གི་འདུག་གཅིག་དེ་འདྲའི་གཅིག་པ་ཡིན་པ་ཡིན་ན་དགེ་རྒན་གི་གར་ལ་གནད་འགག་བརྩིས་མ་བརྩིས་རོགས་གང་ལ་དམིགས་སུ་བཀར་བྱས་གཅིག་ཤུགས་རྒྱབ་མ་རྒྱབ། ཨ་ནི་དེ་འདྲའི་ཡིན་དུས་ངའི་བསམ་པ་ལ་ད་གཅིག

ཚན་རིག་ལ་ཡང་དེ་དྲི་བ་མ་བཏང་བ་ཤེས་ཡ་ཡོད་མ་རེད་ཚན་རིག་དང་དེ་འབྲེལ་གྱི་རིག་གནས་འདི་ཚོ་ཁག་དེ་དེ་ཚ་ངའི་གནད་འགག་ཆེ་ཤོས་དེ་ཁོར་ཡུག་ཅིག་ཡིན་པ་ཡིན་ན་དྲི་བ་བཏང་ས་དང་དོགས་པ་བསླང་སའི་གི་ཁོར་ཡུག་ཅིག་བསྐྲུན་པ་ཡིན་ན་རང་བཞིན་གི་དེ་འབྲེལ་གྱི་སློབ་ཚན་གྱི་རིགས་ལ་ཨ་ནི་ཡར་རྒྱས་འགྲོ་ཡས་ཀྱི་རེ་བ་ཤུགས་ཆེ་བ་ཡོད་རེད་དྲན་གི་འདུག་ད་ང་རང་གི་ཉམས་མྱོང་ལ་གཞི་བཞག་བྱས་ཞུ་གི་ཡོད་པ་དང། ཨ་ལགས་སོ། ད་ང་ཚོ་དུས་ཚོད་རྐྱེན་པས་དེ་རུ་འདུག་མཚམས་བཞག་གི་ཡིན། ད་དེ་རིང་གཙོ་བོ་གཅིག་ད་ལྟ་གཞོན་སྐྱེས་དང་ཤེས་ཡོན་གྱི་ལེ་ཚན་ནང། རབ་དགའ་ལགས་མཉམ་ཞུགས་གནང་བྱས་ད་ང་ཚོ་གཞོན་སྐྱེས་ཚོ་ལ་ད་ཅིག་བསླབ་བྱ་ཟེར་ན་རེད་སྐུལ་མ་ཟེར་ན་རེད་ད་ཁོ་རང་གི་ད་ཅིག་ཤེས་ཡོན་གྱི་བརྒྱུད་རིམ་གྱི་ནང་ལོགས་ནས་ད་ཉམས་མྱོང་ཆེ་ཤོས་འདི་སོ་སོས་དཔེར་ན་ད་ཅིག་སློབ་སྦྱོང་ཡིན་པའི་ནའང་འདྲ། ཕྱག་ལས་ག་འདྲ་ཞིག་གནང་གི་ཡོད་པའི་དེ་སྤྲོ་སྣང་ཡོད་པའི་ན་རེད་པ། ཨ་ནི། དེ་གི་ཐོག་ནས་ད་སོ་སོ་ཅིག་ཁ་ལོ་འདི་སྒང་ལ་ཤར་བསྐྱོད་བྱེད་ཐུབ་ཡ་ད་མུ་མཐུད་ནས་འགྲོ་ཐུབ་ཀྱི་ཡོད་པ་འདི་ད་དེ་རིང་གཙོ་དོན་ཞུ་བ་ཞིག་གནང་སོང། ཨ་ནི་རབ་དགའ་ལགས་དེ་རིང་ང་ཚོར་དུས་ཚོད་གནང་བ་དེ་ཐུགས་རྗེ་ཆེ་བཀའ་དྲིན་ཆེ། ལགས་སོ་ཐུགས་རྗེ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། དེ་རིང་གི་ལས་རིམ་འདི་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང། སྡེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།